ལོག་ཏུ་ཟེར། ཡ་འདི་ཅན་ད། དྲན་གསོ་ཞེ་དྲག་མ་བྱུང་ན་ཁ་སང་ཕྱིན་ཚར་དེ་དྲན་གསོ་ཅན་ད་ཁ་སང། འོ་ལགས་སོ། མ་བདེ་ཡང་ད་འདུས་མ་བྱས་རྒྱས་པར་བཤད་པ་རེད་བ་ད་ཟག་བཅས་ཟག་མེད་རྒྱས་པར་བཤད་པ་ལམ་མོ། འདུས་མ་བྱས་རྒྱས་པར་བཤད་པ་དེ་ལ་གསུམ་བཤད་སོང། སོ་སོ་ཁ་སང། དེ་ལ་ནམ་མཁའ་མི་འབྲི་བའོ། འོ་འདི་རེད་བ། འདི་རེད་བ། འདུས་མ་བྱས་རྣམ་གསུམ་ཡང་སྟེ། འོ་དེ་ཡན་ཆད་ཕྱིན་ཚར་དེ་ལ་ནམ་མཁའ་མི་སྒྲིབ་པའོ་སོ་སོར་བརྟགས་པའི་འགོག་པ་གང་བྲལ་བའོ། སོ་སོ་སོ་སོ་ཡིན་སྐྱེ་ལ་གཏན་དུ་གེགས་བྱེད་པའི་འགོག་གཞན་སོ་སོར་བརྟགས་མིན་པས་དེ་ཡན་ཆད་ཕྱིན་ཚར་རེད། ད་དེའི་དང་པོ་ག་ཟེར་ན། དེ་ལ་ནམ་མཁའ་མི་སྒྲིབ་པའོ་སོགས་དང་བ་ལ་ནམ་མཁའི་ངོ།

རེད་བ། དེ་འདྲའི་སོ་སོར་བརྟགས་འགོག་ལྟ་བས་ཅིག་རིགས་མང་པོ་ཡོང་གི་འདུག་བ་རིགས་དེ་དག་ཐམས་ཅད་གཅིག་རེད་ཐ་དད་རེད་ཟེར་འདུག་བ་ན་དེ་དག་ཐ་དད་རེད་བྲལ་བའོ་སོ་སོ་སོ་སོ་ཡིན། འོ་དེ་དག་ཁོ་གཅིག་ཡིན་ན་འགྲིག་གི་མ་རེད་དཔེར་ན་འདོད་པའི་སྡུག་བསྔལ་ཆོས་བཟོད་སྐྱེས་མ་ཐག་པའི་གང་ཟག་གིས་འདོད་པའི་སྡུག་བསྔལ་མཐོང་སྤང་སྤངས་ཚར་རེད་བ་ད་ཡིན་ནའང་ད་ཀུན་འབྱུང་མཐོང་སྤང་དང་འགོག་པ་མཐོང་སྤང་ཕྱི་མ་ཕྱི་མ་སྤང་རྒྱུ་རེད་བ་གཅིག་ཡིན་ན། འདོད་པའི་སྡུག་བསྔལ་ཆོས་བཟོད་ཀྱི་གནས་སྐབས་སུ་ཀུན་འབྱུང་མཐོང་སྤང་དང་འགོག་པ་མཐོང་སྤང་ལམ་མཐོང་སྤང་སྤངས་པའི་ཐལ་བ་དེ་ཡོང་གི་འདུག་ལབ་རེད་ད། ཡ་འདུག་བྱས་ཨ་འདུག་བྱས་ད་དེ་ནས་ག་རེ་ཟེར་ན་ཆོས་ཆོས་མི་འདོད་ག་ལུང་ཁས་བཏང་སོང་དེ་ལུང་བག་ཕངས་ཨ་ཁ་སང་ལུང་ཁས་བག་ཕངས་དེ་ནས་ཨ་སོ་སོར་བརྟགས་མིན་གྱི་འགོག་པ་དེ་རེད་འགོག་གཞན་སོ་སོར་བརྟགས་མིན་ཟེར་དེ་རེད་པ་ད་ག་རེ་ཟེར་ན་སྐྱེ་ལ་གཏན་དུ་གེགས་བྱེད་པ་འགོག་གཞན་སོ་སོར་བརྟགས་མིན་པས་ད་སྐྱེ་བ་ལ་གཏན་དུ་གེགས་བྱེད་ཀྱིན་དེ་ཡང་ག་ཟེར་ན། འགོག་པ་གཞན་སོ་སོར་བརྟགས་འགོག་ལས་གཞན་པའི་འགོག་པ་དེ་ག་རེ་རེད་ཨང་སོ་སོར་བརྟགས་མིན་གྱི་འགོག་པ་ཟེར་གྱི་རེད་དེ་ཡང་ཚིག་རེ་རེའི་བཅད་བྱ་རེད་འདུག་བ། སྐྱེ་ལ། གེགས་བྱས་ཞེས་པས་མི་རྟག་པའི་འགོག་པ་སེལ་གྱི་རེད་མི་རྟག་པ་དེ་སྐྱེ་བ་ལ་གེགས་བྱེད་ཀྱི་མ་རེད་ག་ཟེར་ན། རང། རང་དུས་སྐད་ཅིག་གཉིས་པ་ལ་མི་གནས་པ་རང་ཉིད་རང་དུས་སྐད་ཅིག་གནས་པ་ལ་རང་དུས་སྐད་ཅིག་གཉིས་པ་ལ་གནས་པའི་གེགས་བྱེད་ཀྱི་རེད་མ་གཏོགས་སྤྱིར་བཏང་སྐྱེ་བ་ལ་གེགས་བྱེད་ཀྱི་མ་རེད་དེ་བྱས་མི་རྟག་པའི་འགོག་པ་དེ་དེ། སྐྱེ་བ་ལ་གེགས། ད་དེ། གཏན་དུ་སྐྱེ་བ་ལ་གེགས་ཟེར་གསུངས་པ་ག་རེ་བཅད་རེད་ཟེར་ན། སྙོམས་འཇུག་གི་འགོག་པ། སྙོམས་འཇུག་གཉིས་དང། འདི་ག་ཟེར་ན་འདུ་ཤེས་མེད་པ་བ་ལ་སོགས་པ་དེ་དག་སེལ་བའི་རེད་རྒྱུ་མཚན་ག་རེ་ཟེར་ན་དེ་དག་ག་ཟེར་ན་རང་རང་གི་དགག་བྱ་ཚོར་འདུ་རགས་པ་དེ་རེ་ཞིག་གྱིས་བཀག་པ་ཙམ་མ་གཏོགས་གཏན་དུ་བཀག་གི་མ་རེད་འདུག་ཟེར་བ་ལྟར་འགོག་པའི་སྙོམས་འཇུག་དང་འདུ་ཤེས་མེད་པའི་སྙོམས་འཇུག་དེ་ཚོས་རང་རྒྱུད་ལྡན་གང་ཟག་གི་རྒྱུད་ལ་རེ་ཞིག་ཚོར་འདུ་རགས་པ་བཀག་པ་ཙམ་མ་གཏོགས་གཏན་དུ་མི་སྐྱེ་བ་དེ་བྱས་ཡོད་མ་རེད་པ་འདུག་ཟེར། དུ་བྱེད་ད་དེ་ནས་ག་རེ་ཟེར་ན་འགོག་གཞན་ཞེས་པས་ག་རེ་གཅོད་ཀྱི་ཟེར་ན་སོ་སོར་བརྟགས་འགོག་གཅོད་ཀྱི་རེད་ད་དུ་བྱེད་བྱེད་ཟེར་ན་ད་ཚིག་རེ་རེའི་བཅད་བྱ་དེ་དུ་བྱ་གོ་དུ་བ་དུ་བྱེད་ཇི་ལྟ་བ་ག་རེ་ཟེར་ན་འགོག་པ་དེ་ལ་ག་ཚོད་ཡོད་རེད་ཟེར་ན་འགོག་པ་ལྔ་མི་རྟག་པའི་འགོག་པ་སྙོམས་འཇུག་གཉིས་ཀྱི་འགོག་པ་སོ་སོར་བརྟགས་འགོག་སོ་སོར་བརྟགས་མིན་གྱི་འགོག་པ་དེ་ཚོ་ཡོད་རེད་ད་རང་རང་གི་དགག་བྱ་བཅད་རྒྱུའི་དགག་བྱ་དེ་མི་འདྲ་བ་མི་འདྲ་བ་ཡོང་གི་འདུག་བ་དེ་ཡང་དཔྱད་ན་མི་འདྲ་བ་མི་འདྲ་བ་ཡོང་གི་འདུག་བ་འོ་དེ་ཚོ་ཡང་ཅིག་འདི་སྐབས་ཐོག་ཅིག་བསམ་བློ་གཏོང་དགོས་ཡག་ཅིག་རེད་བྱས་ཨོ་དུ་བྱེད། ད་འདི་སྐབས་ཐོག་ག་ས་ང་དུ་ག་རེ་རེད་ཟེར་ན་ད་དེ་འདྲའི་འགོག་པ་གཉིས་མི་འདྲ་བའི་ཁྱད་པར་ག་རེ་ཡོད་རེད་སོ་སོར་བརྟགས་འགོག་པ་དང་སོ་སོར་བརྟགས་མིན་འགོག་པ་དེ་ལ་ད་མི་འདྲ་བའི་ཁྱད་པར་ཡོད་རེད། ཐོབ་བྱེད་ཆ་ནས་མི་འདྲ་བའི་ཁྱད་པར་ཡོད་རེད། ད་རང་བཞིན་གཅིག་སྔོན་ལ་ཐོབ་གཅིག་ཕྱིས་སུ་ཐོབ་ད་དེ་འདྲའི་ཐོབ་སྟངས་མི་འདྲ་བ་དེ་འདྲ་མི་འདྲ་བ་མང་པོ་ཡོད་རེད་དུ་ཟེར་རེད་ད་ཐོབ་བྱེད་ཆ་ལ་མི་འདྲ་བ་ཡོད་དེ་ག་རེ་ཟེར་ན། མུ་བཞི་བཞག་རེད་བ་ད་སོ་སོར་བརྟགས་འགོག་གི་ཐོབ་གཞི་ཡིན་ལ་བརྟགས་མིན་གྱི་ཐོབ་གཞི་མ་ཡིན་པ་བརྟགས་མིན་གྱི་ཐོབ་གཞི་ཡིན་ལ་བརྟགས་འགོག་གཉིས་ཀའི་ཐོབ་གཞི་ཡིན་ལ་གཉིས་ཀའི་ཐོབ་གཞི་མ་ཡིན་པ་མུ་བཞི་བཞག་འདོད་གང་ལ་ཁྱད་པར་དེ་བཞག་སོང། གཅིག་ནས་གཅིག་ག་རེ་ཟེར་ན་སོ་སོར་བརྟགས་འགོག་སྔོན་ལ་ཐོབ་ལ་བརྟགས་མིན་ཕྱིས་སུ་ཐོབ་པ་བརྟགས་མིན་སྔོན་ལ་ཐོབ་ལ་བརྟགས་འགོག་ཕྱིས་སུ་ཐོབ་པ་གཉིས་ཀ་དུས་མཉམ་དུ་ཐོབ་པ་དེ་འདྲའང་ཡོད་རེད། དེ་ཡིན་ཙང་ག་རེ་ཟེར་ན་མི་འདྲ་བའི་ཁྱད་པར་ཡོད་རེད། ད་གཙོ་བོ་མི་འདྲ་བ་ཐ་དད་དེ་ག་རེའི་སྒོ་ནས་བཤད་ག་ཟེར་ན་སོ་ད་བྱེ་བྲག་ཡོངས་གྲགས་བྱེད་སྟངས་དེར་ད་ཨ་ད་ཁྱད་པར་ཅིག་ཡོད་མེད་ང་ཚོ་རྗེས་ལ་བརྟག་སེང་ངང་ནས་ཡོད་ཀྱི་རེད་སོ་སོར་བརྟགས་འགོག་དང་བརྟགས་མིན་གྱི་འགོག་པ་གཉིས་གཙོ་བོ་མ་ག་ཟེར་རྐྱེན་མ་ཚང་བའི་དབང་གིས་རང་གི་དགག་བྱ་མ་སྐྱེས་པ་བྱེད་པ་གཅིག་པུ་རེད་དཔེར་ན་སོ་སོར་བརྟགས་མིན་བརྟགས་འགོག་ཡིན་ནའི་དཔེར་བྱེད་རང་གི་དགག་བྱ་ད་ཉོན་མོངས་པའི་རིགས་སྤང་བྱའི་རིགས་དེ་ཚོ་རྐྱེན་མ་ཚང་དབང་གིས་མ་སྐྱེས་པ་ཅིག་འདུག་ག་སོ་སོར་བརྟགས་མིན་འགོག་པ་འདི་ཡིན་རེད་པ་ད་གཙོ་བོ་མི་འདྲ་བའི་ཁྱད་པར་ག་རེ་ཟེར་ན་སོ་སོར་བརྟགས་འགོག་གི་འགོག་པའི་ཐོབ་གཞི་དེ་ལ་ཨན་ཅིག་གིས། ཨ་ནི་ཟག་བཅས་ཡིན་པས་ཁྱབ་པ་རེད། དེ་འདྲའི་ཟག་བཅས་དེ་ཡང་འདས་པ་དང་མ་འོངས་བ་ད་ལྟ་གསུམ་ཀ་ཡོད་ཆོག་གི་རེད་དེ་རེད། ད་སོ་སོར་བརྟགས་མིན་གྱི་འགོག་པའི་ཐོབ་གཞི་དེ་ལ། ཟག་བཅས་འདས་པ་ཡོད་མ་རེད་ད་ལྟ་བ་ཡོད་མ་རེད་མ་འོངས་པ་ཡོད་མ་རེད། ད་ག་རེ་ཡོད་རེད་ཟེར་ན་ཟག་བཅས་ཟག་མེད་ཆོས་ག་རེ་ཡིན་ཀྱང། མ་འོངས་མི་སྐྱེ་བའི་གོ་མ་སྐྱེས་མི་སྐྱེ་བའི་ཆོས་ཅིག་བཞག། མ་འོངས་གཏན་དུ་མི་སྐྱེ་བའི་ཆོས་ཅིག་བཞག་ནས་དེ་ལ་བརྟེན་ནས་ཁོ་ག་རེ་ཐོབ་རེད་སོ་སོར་བརྟགས་མིན་གྱི་འགོག་པ་ཐོབ་རེད་ད་འདས་པ་དང་མ་འོངས་པ་ཡོད་མ་རེད་ཁོ་གཅིག་གིས་སོ་སོར་བརྟགས་མིན་འགོག་པ་ཁོའི་ཐོབ་གཞིའི་ཆོས་དེ་ལ་འདས་པའི་ཆོས་ཡོད་མ་རེད་ད་ལྟ་བའི་ཆོས་ཡོད་མ་རེད་མ་འོངས་པའི་ཆོས་ཡོད་མ་རེད་མ་འོངས་པའི་ཆོས་ཟེར་ན་མ་འོངས་པ་སྐྱེ་རྒྱུའི་ཆོས་སྐྱེ་ཞེས་བྱ། ད་མ་འོངས་མི་སྐྱེ་མ་འོངས་མི་སྐྱེ་བའི་ཆོས་ཅིག་བཞག་ནས་དེ་ལ་བརྟེན་ནས་ག་རེ་ཐོབ་རེད་སོ་སོར་བརྟགས་མིན་གྱི་འགོག་པ་ཐོབ་རེད་ད་ཐོབ་གཞི་ཤ་ནི་མི་འདྲ་བ་བཞག་གི་འདུག་པ་དེ་ཚོ་རེད།

གཅིག་དོ་ཨ་མོ་ཟེར་ནས་མི་འདུག་ད་གཉིས་ཀ་ཡིན་པ་རྣམ་གསུམ་དེ་ཟེར་རེད་ད། དང་པོ་ག་རེ་སོ་སོར་བརྟགས་མིན་གྱི་འགོག་པ་སྔོན་ཐོབ་ལ་བརྟགས་འགོག་ཕྱིས་སུ་ཐོབ་པའི་ཨ་ནི་ཅིག་ཐོབ་གཞི་དེ་ལ་ག་རེ་བཤད་དགོས་རེད་ས། སོ་སོར་བརྟགས་མིན་གྱི་འགོག་པ་སྔོན་ལ་ཐོབ། གཞི་ཁོ་རང་སྟེང་དུ་གཞི་གང་ཡང་ཡོད་ད་དཔེར་བྱེད་འདུས་བྱས་ཀྱི་ཆོས་བྱ་བར་བ་ད་འདུས་བྱས་ཀྱི་ཆོས་དེ་དང་དེའི་སྟེང་དུ་སོ་སོར་བརྟགས་མིན་གྱི་འགོག་པ་སྔར་ཐོབ་བརྟགས་འགོག་ཕྱིས་སུ་ཐོབ་མཁན་གྱི་ཨ་ནི་ཅིག་འདུས་བྱས་ཀྱི་ཆོས་དེ་བྱ་ས་ན།

དེ་ནས་ཨ་ནི་གང་ཟག་ཁོ་རང་དེ། གང་ཟག་ཁོ་རང་ངན་སོང་ན་ནམ་ཡང་མི་སྐྱེ་བ་ཅིག་རེད་བ། གཏན་དུ་མི་སྐྱེ་བ་ཅིག་རེད་ད་དེ་ནས་ནམ་ཡང་སྐྱེ་ཡོང་བ་མ་རེད་བ། དེ་ཡིན་ཙང་གང་ཟག་ངན་སོང་གི་ཕུང་པོའམ་གང་ཟག་ངན་འགྲོའི་སྐྱེ་བ་དེ་ལ་བརྟགས་མིན་གྱི་འགོག་པ་སྔར་ཐོབ་ད་བརྟགས་འགོག་ག་རེ་ཟེར་ན་དེའི་ཚེ་ཐོབ་ཡོད་རེད་ཟེར་ན་ཐོབ་ཡོད་བ་མ་རེད་བརྟགས་འགོག་ག་དུས་ཐོབ་རེད་ཟེར་ན། ད་མཐོང་ལམ་རྣམ་གྲོལ་ལམ་གྱི་གནས་སྐབས་སུ་ཞེ་ནས་དེ་ལ་དམིགས་དགོས། ཨ་ནི་ཞེ་སོགས་བརྟགས་འགོག་དེ་ཞེ་ནས་ཐོབ་ཀྱི་དེ་མཐོང་བ་བྱས་ཙང་བརྟགས་མིན་སྔོན་ལ་ཐོབ་བརྟགས་འགོག་ཕྱིས་སུ་དེ་རེད།

བརྟགས་འགོག་དེ་ང་རང་ལྟར་ཅིག་གཟུགས་ཀྱི་དགུ་པ་སྤངས་པའི་ཚེ་ན་ཐོབ་འགྲོ་རེད་བ། ད་ཁོ་རང་གི་རྒྱུད་ཀྱི་མིག་ཤེས་དེ་འདོད་པའི་སས་བསྡུས་ཡིན་ན་ནི་འདོད་པའི་དགུ་པ་སྤངས་དུས་གང་ན་དེ་ལ་དམིགས་པའི་བརྟགས་འགོག་ཐོབ་འགྲོ་རེད། ད་ཁོ་རང་གི་རྒྱུད་ཀྱི་མིག་ཤེས་ཅིག་ཡོད་པ་བྱས་ཏེ་མིག་ཤེས་དེ་གོང་མའི་སས་བསྡུས་དཔེར་ན་བསམ་གཏན་དང་པོའི་སས་བསྡུས་ལྟ་བུ་དེ་འདྲའི་ཞིག་ཡིན་ན་ནི་ག་རེ་རེད། དགྲ་བཅོམ་པ་དེ་ལ་ཁམས་གསུམ་རྟེན་ཅན་བཞག་གི་འདུག་བ། ཁམས་གསུམ་རྟེན་ཅན་བཞག་གི་རེད་བ། སོ་སྐྱེས་ལ་འདིར་བ་དང། དགྲ་བཅོམ་པ་དེ་ལ་ཁམས་གསུམ་རྟེན་ཅན་བཞག་གི་རེད་བ་ཉན་ཐོས་དགྲ་བཅོམ་པ་དེ་ལ་ཁམས་གསུམ་རྟེན་ཅན་བཞག་གི་འདུག་བ་ད་གལ་སྲིད་དེ་འདྲའི་ཉན་ཐོས་དགྲ་བཅོམ་པ་དཔེར་ན་བསམ་གཏན་དང་པོ་བ་གཉིས་པ་བདུད་འགྲིགས་རྟེན་ཅན་ཡིན་ན་ན་ཁོ་རང་རྒྱུད་ཀྱི་ཨ་གཅིག་མིག་ཤེས་ན་ད་རྣ་ཤེས་ན་འདི་ག་རེའི་སས་བསྡུས་རེད་ཨ་ག་རེ་ཆགས་འགྲོ་གི་རེད་བསམ་གཏན་དང་པོའི་སས་བསྡུས་ཆགས་འགྲོ་གི་རེད་གང་དང་ཡང་དག་གཟུགས་ཀྱི་ཉོན་མོངས་སྤང་ཡོང་དུས་འགོག་འགྲོ་གི་རེད་ཟེར་དེ་འདྲའི་ད་མིག་གི་དབང་པོ་ན་རྣ་བའི་དབང་པོ་ཡིན་ན་ད་ག་རེ་དབང་པོ་ལ་བཞག་ན་འདི་འདྲ་མིག་ཤེས་བཞག་ན་འདི་འདྲ་དེ་འདྲ་དབང་ཤེས་མིག་ཤེས་ག་རེ་ཡིན་ན་ག་རེ་རེད། ག་ས། དབང་པོ་དང། ཨ་ནི་དབང་པོའི་ཤེས་པ་ག་རེ་ཡིན་ན། ཨ་ནི་སོ་སོར་བརྟགས་འགོག་སྔ་རོལ་འཐོབ་འགྲོ་འདུག་ག། ཨ་ནི་གཟུགས་ཀྱི་སས་བསྡུས་ཡིན་ན་གཟུགས་ཀྱི་གོང་མ་སྤངས་པ་དེ་དེ་འཐོབ་འགྲོ་གི་རེད། འདོད་པའི་སས་བསྡུས་ཡིན་ན་འདོད་པའི་གོང་མ་སྤངས་པ་དེ་འཐོབ་འགྲོ་གི་འདུག་ག་དེ་བྱས། ད་བརྟགས་མིན་འགོག་པ་ད་ག་རང་ཕྱིས་སུ་འཐོབ་ཉིད་དེ་འདུག་ག་ཁོ་མ་འོངས་མི་སྐྱེ་བའི་ཆོས་ཅན་གཞན་དེ་ཉིད་དེ་འདུག་ག། མ་འོངས་མི་སྐྱེ་བའི་ཆོས་ཅན་དེའི་ཚེ་བྱས་རེད་བ། ཡིན་ཙང་དེའི་ཚེ་སོ་སོར་བརྟགས་མིན་འགོག་པ་འཐོབ་པ་རེད་སོ་དུ་ཚེ། ད་གཉིས་ཀ་དུས་མཉམ་དུ་འཐོབ་པ་དེ་ག་རེ་ཤར་རེད། ཨ་ཐོབ་མ་ཐག་པའི་ཡིད་དང་ནི་ཟེར་བ་ཨ་ཐོབ་མ་ཐག་པའི་ཡིད་དང་གང་ཟག་སྡོམ་ན་ནི་ཐོབ་མ་ཐག་པའི་མིག་དང་ནི་སོ་མིག་དེ་ཚིག་འགྱུར་རེད་ཚིག་ནོར་བ་རེད་ད་ཐོབ་མ་ཐག་པའི་མིག་ཡིད་དང་ནི་སོང་རེད་ད་དགྲ་བཅོམ་པའི་རྒྱུད་ཀྱི་པའི་ཅིག་མ་འོངས་མི་སྐྱེ་བའི་ཆོས་ཅན་དུ་གྱུར་བའི་ཨན་གྱི་ཡིད་ཅིག་ཡོད་ཆོག་གི་རེད་དེ་འདྲའི་ཡིད་དེ་སོ་སོར་བརྟགས་འགོག་དང་བརྟགས་མིན་གྱི་འགོག་པ་གཉིས་ཀ་དུས་མཉམ་དུ་ཐོབ་པ་རེད་བརྟགས་འགོག་སྔ་རོལ་ཐོབ་ཡོད་མ་རེད་པ་ད་དགྲ་བཅོམ་པ་ཙམ་མ་ཡིན་པ་བཅས

བར་ཆད་མེད་ལམ་གྱི་གནས་སྐབས་སུ་རང་གི་སྤང་བྱ་གང་ཡོད་དེ་ཁོ་རྐུན་མ་སྒོར་ཕྱུང་བ་ལྟ་བུ་མེད་པར་བཟོས་ཡོད་རེད། དེའི་ཚེ་སྤངས་ཡོད་པ་མ་རེད། རྐུན་མ་སྒོར་ཕྱུང་ཡང་སྒོ་མ་བཅད་པ་རེད། སྒོ་བཅད་ཡོང་དུས་ཁོ་ལ་གཞི་ནས་རྣམ་གྲོལ་ལམ་ཐོབ་ཡོང་དུས་ཁོ་གཞི་ནས་སྤངས་འགྲོ་གི་འདུག་ག་འདུག་ཟེར་དེ་སང་འགྲོ་དུས་གོང་མའི་གསུང་ཚུལ་དང་ཏོག་ཙམ་ཏིག་ཙམ་མི་འདྲ་བ་ཡོད་ཙང་ཁོ་གཅིག་ཡང་བློ་ལ་ཅིག་ཆ་བདེ་བོ་ཡོང་གི་མི་འདུག་བ་ད་བྱེ་བྲག་སྨྲ་བ་ཁོ་རང་གྲུབ་མཐའ་རེད། ཡ། བདག་གཞན་འདི་ནི་འདི་ཟེར་བ། ཨེ་མ་ལོག་ཤེས་ན། མ་རེད། འདུག་ཅེས་ད་གཙོ་བོ་མ་འོངས་མི་སྐྱེ་བའི་ཆོས་ཅན་ཟེར་བྱེད་སྟངས་མ་ཡིན་དཀའ་ངལ་ཆེ་ཤོས་འདི་རེད་སོ་སོར་བརྟགས་མིན་འགོག་པའི་ཐོབ་ཆེད་མ་འོངས་མི་སྐྱེ་བའི་ཆོས་ཅན་གྱི་ཆོས་ས་བཞག་གི་འདུག་བ། ད་འདི་ཁོ་རང་ལས་ནང་འགལ་ལེགས་འདུག་ང་རང་ཚོ་ལྟ་བུ་ནི་བཞག་དཀའ་བོ་རང་ཆགས་གི་འདུག་བ། མ་འོངས་མི་སྐྱེ་བའི་ཆོས་ཅན་ཟེར་དུས་སྒང་ལ་མ་འོངས་གཏན་དུ་མི་སྐྱེ་བའི་ཆོས་ཅན་རེད་ལབ་ཡང་སྐྱེ་བ་རེད། ཨ་འདུས་བྱས་རེད་ཟེར་ནའང་ནང་འགལ་འབྱུང་གི་འདུག་འབྱུང་གི་འདུག་ད་ཁོ་རང་ནང་འགལ་མེད་སྤང་གི་འདུག་ག་ཚང་སྤང་ཅི་སྤང་ཟ་སོང་འདི་འོ་ལོ་ཅིག་སྤང་གི་འདུག་ཟེར་ན་ནམ་རྒྱུན་ང་ཚོ་འདི་རྟགས་གསལ་མང་པོ་བཏང་གི་འདུག་མ་འོངས་མི་སྐྱེ་བའི་ཆོས་ཅན་འདི་དཔེར་ན་མ་འོངས་མི་སྐྱེ་བའི་ཆོས་ཅན་མིག་ཤེས་མིག་ཤེས་རེད་མ་རེད་ཤེས་པ་རེད་མ་རེད་དངོས་པོ་རེད་ག་ད་དངོས་པོ་རེད་པ་ད་འདུས་བྱས་རེད་མ་རེད་འདུས་བྱས་ཡིན་ན་སྐྱེ་བ་རེད་མ་རེད་སྐྱེ་བ་མ་ཡིན་པ་ད་མི་སྐྱེ་བ་ཡིན་པའི་ཕྱིར་ཨ་རེ་ག་རེ་རེད། མ་འོངས་མི་སྐྱེ་བའི་ཆོས་ཅན་འདུས་བྱས་པའི་ཆོས་ཡིན་པའི་ཕྱིར། འདི་ལ་འོར་བ། ཡར་འདུག་བྱེད། དང་གཉིས་པ་འདུས་བྱས་ཁ་སང་གསུམ་པ་འདུས་བྱས་རྒྱས་པར་བཤད་པ་ལ་བཤད་མི་འདུག་པ། ད་ནི་གསུམ་ལ་གསུམ་པ་འདུས་བྱས་བཤད་པ་ལ་བཤད་པ་གནས་བརྒྱད་ལས། ད་འདི་གནད་འགག་ཆེན་པོ་ཞིག་རེད་ད། ཁ་སང་འདི་སྐབས་སུ་ག་རེ་དགོས་རེད་ཟེར་ན་གནས་བརྒྱད་ཀྱི་ད་ཅིག་བརྗོད་བྱ་ག་རེ་ག་རེ་བསྟན་མེད། གནས་བརྒྱད་པོ་བགྲང་ངེས་པའི་རྒྱུ་མཚན་ག་རེ་རེད། གནས་བརྒྱད་པོ་ཕན་ཚུན་འབྲེལ་བ་ག་རེ་ཡོད་ཟེར་འདི་སླེབས་ཀྱི་རེད་ད་འདི་དཔེ་ཅིག་འདི་ནས་མ་བརྩིས་པའི་གནས་བརྒྱད་པོ། པ་དུ་ཆ་ཚང་གི་བའི་སྒྲོམ་གཞིར་འདི་ནས་གླེང་དགོས་འདུག་བ་ཁོ་གཅིག་ཕན་ཚུན་འབྲེལ་གང་དང་གང་ཡོད་མེད་ཡང་བརྗོད་བྱ་ག་རེ་ག་རེ་བསྟན་མེད། ད་འདི་ལ། བརྒྱད་ལས། དེ་དག་གི་སྤྱི་དོན་ནི་ད་འདི་སྤྱི་དོན་དུས་སུ་སླེབས་ཀྱི་རེད། འདུས་བྱས་རྒྱས་པར་བཤད་པ་ལ་ས་བཅད་གཉིས་ཡོད་རེད། ད་ས་བཅད་ནང་ཕྱེ་ན་གཉིས་ག་རེ་རེད་ཟེར་ན་སྤྱིའི་དོན་དང། ཨ་གཅིག་གཞུང་དོན་བྱེ་བྲག་ཏུ་བཤད་པ་གཉིས་ཡོད། སྤྱིའི་དོན་དེ་ལ་གསུམ་ཡོང་གི་རེད། ག་རེ་ཟེར་ན་གནས་བརྒྱད་ཀྱི། རྣམ་བཞག། ཨ་གནས་བརྒྱད་ཀྱི་ཕན་ཚུན་འབྲེལ་བ། ཨ་གནས་བརྒྱད་ཀྱི་གནས་གང་དང་གང་གི་བརྗོད་བྱ་གར་གང་བསྟན་ས་བཅད་གསུམ་ཡོང་གི་རེད་ཧ་གོ་སོང། འདིར་རྒྱས་པར་བཤད་པ་ལྟར་ས་བཅད་ག་རེ་ཟེར་ན་སྤྱིའི་དོན་དང་གཞུང་དོན་བྱེ་བྲག་ཏུ་བཤད་པ། སྤྱིའི་དོན་དེ་ལ་ས་བཅད་གསུམ་བྱས་གསུམ་ག་རེ་ཟེར་ན། གནས་བརྒྱད་ཀྱི་ཨ་ནི་གྲངས་ངེས་ཅིག་མ་རེད་ད་གྲངས་ངེས་སམ་དང་རྣམ་གཞག་དེ་བྱས། ཨ་གནས་བརྒྱད་ཕན་ཚུན་འབྲེལ་བ་གར་གར་ཡོད་རེད། འབྲེལ་ས་དེ་གཉིས་པོ་དེ་བྱས། གསུམ་པ་དེ་ག་རེ་ཟེར་ན་གནས་བརྒྱད་པོ་གང་དང་གང་གི་བརྗོད་བྱ་གར་གང་བསྟན་པ་རེད་ས་བཅད་གསུམ་དེ། གནས་འགའ་བྱེད་པོ་རེད། ད་དང་པོ་ག་རེ་ཟེར་ན་གནས་བརྒྱད་ཀྱི་གནས་བརྒྱད་པོ་འདི་གནས་བརྒྱད་ཟེར་གྲངས་ངེས་པ་ག་རེ་བྱས་པ་རེད། གནས་དགུ་བཅུག་ན་འགྲིག་གི་འདུག་བ་བཅུ་བཅུག་ན་འགྲིག་རེད་བ་ཡང་ན་གནས་བདུན་མ་གཏོགས་མེད་ན་འགྲིག་གི་འདུག་བ་སྤྱི་དང་ནམ་རྒྱུན་ང་ཚོས་བྱས་ན་གནས་བརྒྱད་རེད་བ། ད་རང་འགྲེལ་བྱས་ན་གནས་ག་རེ་བྱས་རེད། གནས་དགུ་ཆགས་རེད་ག་ས་སྔ་མ་ལ་ཡིན་པ། ག་རེ་ཟེར་ན་འོག་འོག་གི་དང་ད་འདི་བྱས་བ་ར། སྟོན་པ་འཇིག་རྟེན་མིག་ནི་ཟུམ་གྱུར་དཔང་གྱུར་སྐྱེ་བོ་ཕལ་ཆེར་ཆགས་པ། ཨ་ནི་བྱེད་ཀྱི།

ཆེ་མ་ལ་མ་ད་ཆོ་མ་ཆེ་ང་ཆ་ས་ཡོང་གུར་བ་ད་ནུ་མི་སུ་བུ་ཆེ་བུ་དུ་སུ་ཨུ་ཀེ་ཆེ་ར་གུ་ཆེ་མ་ཡོ་ར་སུ་དུ་ད་ཨ་ཨོ་དི་ཅི་ད་ད་དེ་འདྲེ་ཀོང་མ་སོ་ཞིང་སེ་དི་རེ་ད་མི་ཨུག་ཆེ་ག་ལ་མི་ད་ཨུག་དུ་རི་མ་དུ་ལྷ་མི་སངས་རྒྱས་ཀྱི་བསྟན་པ་སེ་དེ་འདྲེ་ཉམ་ཐ་བུ་རེ་སི་འོ་ར་བ་རང་ཆོས་རང་ཆོས་ད་ཅིག་སྔོན་གྱི་པེ་སྐྱེ་ཅིང་དང་པོ་ནམ་ཤ་ས་ས་ད་ད་ནམ་པེ་ཅིག་སྐད་ཅིག་གཅིག་གིས་ངན་རྟོག་ངན་པ་རྒྱུད་ལ་ངེས་ཏེ་གང་ཟག་གིས་བསྟན་པ་ཆ་ཚང་དཀྲུགས་བཞག་འདུག་ངེས་དོན་ནང་གི་བསྟན་པ་རང་བྱུང་རང་ཚུགས་སྟེ་མཆོག་ཏུ་ཞིར་གཤེགས་བཏང་ངོར་དཔེ་ཆའི་སྔོན་གྱི་དཔེ་ཆའི་བསྟན་འཛིན་སྐྱེས་བུ་དང་ནི་གཞན་ལས་ཤི་ཚར་རེད། ཨོ་དེ་འདྲའི་ཅིག་ཨོ་དེའི་བསྟན་པའི་ལྟ་གཞུང་དེ་ག་རེ་ཟེར་ན། གནས་དགུ་པོ་རྩིས་འཁོར་སྤྱི་དང་གནས་བརྒྱད་རེད་པ། དེ་རྗེས་ད་གནས་བརྒྱད་གྲངས་ངེས་པའི་རྒྱུ་མཚན་ག་རེ་ཟེར་ན་ད་དང་པོ་ནི་ལགས། སློབ་དཔོན་གང་སྤེལ་གྱིས་ད་སློབ་དཔོན་གང་སྤེལ་གསུང་ཚུལ་གཅིག་དང་མཁས་པ་གཞན་དག་གསུང་ཚུལ་གཉིས་འོག་ཏུ་གཉིས་ཀ་རང་ལུགས་ལ་དཔེ་ཆ་ཁས་ལེན་ན་འགྲིག་གི་ཡོད་ཟེར་རེད། སློབ་དཔོན་གང་སྤེལ་གྱིས་ག་ཟེར་ན་ཟག་བཅས་ཟག་མེད་གཉིས་ཀྱི་ཆོས་རྣམས་ཞེས་མདོར་བསྟན་ནས། རྒྱས་པར་བཤད་པའི་དབང་དུ་བྱས་ནས་གནས་བརྒྱད་བཤད་རེད་ད་ག་རེ་ཟེར་ན། ཟག་བཅས་ཟག་མེད་ཟེར་དུས་གང་ལ་ཚིག་དང་པོ་འདི་རེད་བ་ཟག་བཅས་ཟག་བཅས་ཟག་པ་མེད་ཆོས་ཟེར་དུས་གང་ལ་ཟག་བཅས་ཟག་མེད་ཀྱི་ཆོས་ཐམས་ཅད་འདི་ནང་མདོར་བསྟན་བྱས་རེད་ད་དེ་འདྲའི་མདོར་བསྟན་རྒྱུའི་ཟག་བཅས་ཟག་མེད་གཉིས་རྒྱས་པར་བཤད་པའི་དབང་དུ་བྱས་ནས་གནས་ག་ཚོད་བྱས་རེད་གནས་བརྒྱད་བྱས་རེད་ད་གནས་བརྒྱད་བྱས་དུས་གང་ལ་གནས་འདི་དང་དེ་ཟག་པ་རྒྱས་པར་བཤད་ཟག་བཅས་རྒྱས་པར་བཤད་གནས་འདི་དང་དེ་ཟག་མེད་རྒྱས་པར་བཤད་བྱ་དགོས་བྱ་དགོས་བྱ་དགོས་རེད་བ་དེ་ལ་ཟེར་ཟག་བཅས་ཟག་མེད་གཉིས་སྤྱིར་བསྟན་པའི་དབང་དུ་བྱས་ནས་ག་རེ་གནས་དང་པོ་གཉིས། ད་ཟག་བཅས་ཟག་མེད་གཉིས་རྒྱས་པར་བཤད་ཡོང་དུས་གང་ལ་སྤྱིར་བསྟན་པའི་དབང་དུ་བྱས་ནས་ཟག་བཅས་ཟག་མེད་གཉིས་རྒྱས་པར་བཤད་ཚུལ་གཅིག་དང་བྱེ་བྲག་གི་དབང་དུ་བཤད་ཚུལ་གཅིག། ད་ཟག་བཅས་ཟག་མེད་གཉིས་སྤྱིར་བསྟན་པའི་དབང་དུ་རྒྱས་པར་བཤད་ཚུལ་འདི་ག་རེ་བྱས་པ་རེད་ཟེར་ན་གནས་དང་པོ་དང་གནས་གཉིས་པ། གནས་དང་པོ་ག་རེ་ཟེར་ན། འོག་ལ་ཟེར་ཁམས་བསྟན་པའི་གནས་དང་གནས་གཉིས་པ་དབང་པོ་བསྟན་པའི་གནས། དེ་གཉིས་དེ་གོ་རེ་དེ་གཉིས་ག་རེ་ཟེར་ན་ཟག་བཅས་ཟག་མེད་གཉིས་རྒྱས་པར་བཤད་པ་འདི་སྤྱིའི་སྒོ་ནས་རྒྱས་པར་བཤད་སྟངས་དེ་བྱས།

གནས་གསུམ་བཅས་ཟག་མེད་བྱེ་བྲག་དབང་དུ་བྱེད་པའི་གནས་གསུམ་དྲུག་ཟེར་དུས་གནས་གསུམ་གསུམ་བྱ་དགོས་འདུག་བ། ད་དང་པོ་ཟག་བཅས་བྱེ་བྲག་ཏུ་བསྟན་པའི་དབང་བྱེ་བྲག་ཏུ་རྒྱས་པར་བཤད་པའི་དབང་དུ་བྱས་ནས་གནས་གསུམ་པོ་དེ་ག་རེ་ཟེར་ན་དེའང་གང་ཀུན་ནས་ཉོན་མོངས་པ་སེམས་ཅན་གྱི་འཇིག་རྟེན་ཁམས་དང་འགྲོ་བ་ལྔ། གང་དུ་ཀུན་ནས་ཉོན་མོངས་པ་སྣོད་ཀྱི་འཇིག་རྟེན། ཇི་ལྟར་ཀུན་ནས་ཉོན་མོངས་པ་སྐྱེ་གནས་བཞི་དང་རྟེན་འབྲེལ་ཡན་ལག་བཅུ་གཉིས་སྟོན་པ་འཇིག་རྟེན་བསྟན་པའི་མཛོད་དང་ལྟ་མཛོད་དང་ལ། གང་ཀུན་ནས་ཉོན་མོངས་པ་གང་དུ་ཀུན་ནས་ཉོན་མོངས་པ་ཇི་ལྟར་ཀུན་ནས་ཉོན་མོངས་པ་དེ་གནས་གསུམ་པའི་སྟེང་གི་རེད། རྒྱུ་མཚན་ག་རེ་ཟེར་ན་གང་ཀུན་ནས་ཉོན་མོངས་པ་ཟེར་དུས་གང་ལ།

བཅུད་ཀྱི་སེམས་ཅན་སྟོན་བྱེད་རེད་བཅུད་ཀྱི་འཇིག་རྟེན་ནམ་བཅུད་ཀྱི་སེམས་ཅན་སྟོན་བྱེད་རེད། དེ་ཡང་ད་ཅི་ཁམས་ཀྱི་དབང་དུ་བྱས་ན་ཁམས་གསུམ་དུ་དབྱེ་བ་དང་འགྲོ་བའི་དབང་དུ་བྱས་ན་འགྲོ་བ་ལྔར་དབྱེ་བའི་སྒོ་ནས་སྟོན་བྱེད་ན། གང་ཀུན་ནས་ཉོན་མོངས་པ་ཟེར་དུས་པ་ལ་ད་འཁོར་བ་ལ་ཕར་འཁོར་མཁན་དེ། གང་ཀུན་ནས་ཉོན་མོངས་པ་འཁོར་མཁན་དེ་སུ་རེད་ཟེར་ན་ཁམས་གསུམ་པའི་འགྲོ་བ་ཁམས་གསུམ་པའི་གང་ཟག་དེ་དང་ཁམས་འགྲོ་བ་ལྔ་པོ་དེ་རེད། གང་དུ་ཀུན་ནས་ཉོན་མོངས་པ་ཟེར་དུས་པ་དེ་འདྲའི་ད་ཅི་གི་ཁམས་གསུམ་གྱི་ད་ཅི་སེམས་ཅན་དང་འགྲོ་བ་ལྔ་པོ་དེ་དང། འཁོར་ས་དེ་ཕར་ག་པར་འཁོར་གྱི་རེད་ཟེར་ན་སྣོད་ཀྱི་འཇིག་རྟེན་ལ་འཁོར་དེ་རེད་པ་ཟེར་ན་གང་དུ་ཀུན་ནས་ཉོན་མོངས་པ་ཟེར་དུས་པ་ལ་སྣོད་ཀྱི་འཇིག་རྟེན་ཅེས། དེ་འདྲའི་སྣོད་ཀྱི་འཇིག་རྟེན་དེ་ལ་བཅུད་ཀྱི་སེམས་ཅན་དེ་འཁོར་ཚུལ་གང་འདྲ་རེད་ཇི་ལྟར་འཁོར་ན་ཟེར་ན་ད་སྐྱེ་གནས་བཞི་དང་རྟེན་འབྲེལ་ཡན་ལག་བཅུ་གཉིས་སྒོ་ནས་འཁོར་གྱི་རེད་པ་སྐྱེ་གནས་བཞི་དང་རྟེན་འབྲེལ་ཡན་ལག་བཅུ་གཉིས་སྒོ་ནས།

ད་ལྔ་པ་བཞི་པ་དེ་རེད་སོ། ད་གང་ཀུན་ནས་ཉོན་མོངས་གང་གིས་ཀུན་ནས་ཉོན་མོངས་པ་སོ། དེ་འདྲའི་ད་ཅི་ཁམས་གསུམ་གྱི་འགྲོ་བ་དེ་དག། ད་ཅི་བཅུད་ཀྱི་ཁམས་གསུམ་གྱི་འགྲོ་བ་ཁམས་གསུམ་གྱི་འགྲོ་བ་དེ་དག། ཨ་སྣོད་ཀྱི་འཇིག་རྟེན་དུ། ཨ་ཅིག་རྟེན་འབྲེལ་ཡན་ལག་བཅུ་གཉིས་དང། ཨ་དེ་ནང་བཞིན་སྐྱེ་གནས་བཞི་པོ་དེ་འདྲའི་འཁོར་དགོས་ན། དེ་འདྲའི་འཁོར་འཇུག་མཁན་དེ་ག་རེ་རེད། ད་སྡོམ་བརྒྱག་འདི་གོ་ན་གང་གིས་ཀུན་ནས་ཉོན་མོངས་པ་དེ་རེད། ད་དེ་གང་ཀུན་ནས་ཉོན་མོངས་ཟེར་དུས་པ་ལས་དང་ཉོན་མོངས་གཉིས་རེད་པ། ལས་དང་ཉོན་མོངས་གཉིས་ཟེར་དུས་པ་ལ།

ད་ཕྱི་མ་གསུམ་དེ་ག་རེ་ཟེར་ན། གང་བདག་དེ་ཡང་འཕགས་སྐོར་སྤྱི་དང། གང་རྣམ་པར་བྱང་བའི་གང་ཟག། གང་དུ་རྣམ་པར་བྱང་བའི་ཁམས་གསུམ་ཇི་ལྟར་རྣམ་པར་བྱང་བའི་མངོན་པར་རྟོགས་པའི་རིམ་པ་སྟོན་པ་ལམ་དང་གང་ཟག་སྟོན་པའི་མཛོད་ད་འདི་གནས་དྲུག་པ་དེ་རེད། གང་རྣམ་པར་བྱང་བ་ད་གང་ལ་ག་རེ་ཟེར་ན། གང་དུ་འཁོར་བ། གང་འཁོར་བ་གང་དུ་འཁོར་བ་ཟེར་བ་ད་ད་ལན་ག་རེ་ཟེར་ན། གང་རྣམ་པར་བྱང་བ་གང་དུ་རྣམ་པར་བྱང་བ་ཇི་ལྟར་རྣམ་པར་བྱང་བ་གང་གིས་རྣམ་པར་བྱང་བ། གང་གིས་དེ་གང། ཟེར་དུས་དེ་ག་རེ་རེད་ད་ཀུན་འབྱུང་འཁོར་བའི་འཇུག་རིམ་ཟེར་འདུག། གནས་དང་པོ་གནས་གསུམ་པ་བཞི་པ་ལྔ་པ་དྲུག་པ་དེ་ཚོས་ཀུན་འབྱུང་འཁོར་བའི་འཇུག་རིམ་གསུངས་འདུག། འགྲོ་བ་ཀུན་འབྱུང་འཁོར་བའི་འཇུག་རིམ་གསུངས་རེད། ད་ལྟ་འདི་ག་རེ་ཟེར་ན་འོ་ལགས་སོ། གནས་དྲུག་པ་བདུན་པ་བརྒྱད་པ་དེ་ག་རེ་ཟེར་ན། འཁོར་བ་ལས་ད་ཅི་ཀུན་འབྱུང་འཁོར་བའི་འཇུག་རིམ་མ་ཡིན་པ་བཅས་འཁོར་བ་ལས་ལྡོག་པའི་རིམ་པ་ཐར་པ་བགྲོད་པའི་རིམ་པ་དེ་གསུངས་རེད། ཐར་པ་བགྲོད་པའི་རིམ་པ་ལ་བྱ་གོ། ད་ནམ་རྒྱུན་ང་ཚོས་ཀུན་འབྱུང་འཁོར་བའི་འཇུག་རིམ་ཟེར་དུས་པ་གནས་གསུམ་པ་བཞི་པ་ལྔ་པ་བཅས་ཨ་ནི་ཐར་པ་བགྲོད་པའི་རིམ་པ་ཟེར་ནམ་ཡང་ན་ག་རེ་འཁོར་བ་ལས་ལྡོག་པའི་རིམ་པ་དེ་གནས་དྲུག་པ་བདུན་པ་བརྒྱད་པས་སྟོན་གྱི་འདུག་པ་དེ་བཅས་དེ་ཡང་ག་རེ་ཟེར་ན་གང་རྣམ་པར་བྱང་བ་ཟེར་དུས་པ་ལ་ཡར་ད་ཅི་འཁོར་བ་ལ་མ་བསྡད་ཡར་ཅིག་གིས་འགྲོ་མཁན་དེ་རེད་པ་ཡར་འགྲོ་མཁན་དེ་ག་རེ་ཟེར་ན་གང་ཟག་དེ་རེད་ད་དེ་གང་ཟག་དེ་གནས་དྲུག་པའི་སྐབས་དེ་རེད་གནས་དྲུག་པའི་ཚིག་གནས་དྲུག་པའི་ཁོ་རང་མིང་ག་རེ་ལམ་དང་གང་ཟག་བསྟན་པ་ཟེར་ནོ་དེ་འདྲའི་གང་ཟག་དེ་ང་རང་ཚོ་ལྟ་བུ་གང་ཟག་དེ་མ་རེད་ག་རེ་རེད་ཟེར་ན།

ཡང་གང་དུ་རྣམ་པར་བྱང་བ་ཟེར་དུས་ཁམས་གསུམ་དེ་རེད་དང་དེ་ཡང་ཁམས་གསུམ་དེ་རེད་པ་ད་ང་ཚོ་རྒྱུན་བཞུགས་ཡིན་ནའི་དང་ཕྱིར་འོང་ཡིན་ནའི་དང་ཕྱིར་མི་འོང་ཡིན་ནའི་མང་པོ་ཅིག་གཟུགས་ཁམས་གཟུགས་ཀྱི་རྟེན་ཅན་འདོད་པའི་རྟེན་ཅན་ཨ་དེ་ནང་བཞིན་གཟུགས་མེད་རྟེན་ཅན་གསུམ་ཡོང་གི་འདུག་ད་ང་ཚོ་ཨ་ཅིག་བར་འདའ་བ་སྐྱེས་འདའ་བ་དང་བྱེད་བཅས་འདའ་བ་བྱེད་མེད་འདའ་བ་ཨ་ནི་གོང་འཕོ་ཆ་ཚང་ཅིག་ཁམས་གསུམ་རྟེན་ཅན་བཞག་གི་འདུག་པ། མི་འདོར། ཅིག་གིས་ཁམས་གསུམ་རྟེན་ཅན་མ་ཡིན་པ་བཞག་མ་རེད་བ། ཁོ་རང་ཚོས་ལམ་ཉམས་སུ་ལེན་པའི་རྟེན་དེ་ཁམས་གསུམ་གང་རུང་རྟེན་ལ་ཉམས་སུ་ལེན་དགོས་རེད་བ་ད་གང་དག་ཀྱང་དེ་རེད། གང་དུ་རྣམ་པར་བྱང་བའི་ཁམས་གསུམ་ཟེར་དེ་རེད། ད་ཇི་ལྟར་རྣམ་པར་བྱང་བ་ཟེར་ན་མངོན་པ་ཇི་ལྟར་རྣམ་པར་བྱང་བ་ཟེར་ན་མངོན་རྟོགས་སྐྱེ་བའི་རིམ་པའི་སྒོ་ནས་རྣམ་པར་བྱང་རེད་དེ་ཡང་མཛོད་གནས་དྲུག་པའི་ནང་ཡོད་རེད་ད་འདི་མཛོད་གནས་དྲུག་པའི་ནང་ག་རེ་ཟེར་ན། འདི་རེད་བ། ཚུལ་གནས་ཐོས་དང་བསམ་ལྡན་པས་བསྒོམ་པ་ལ་ནི་རབ་ཏུ་སྦྱོར། དེ་ནས་འགོ་བཙུགས་རེད། ལམ་བགྲོད་པའི་རིམ་པ་དེ་འདུག་སེ་རེད། ད་དཔེ་ཅིག་དང་པོ་ག་རེ་ཟེར་ན། ཨ་ནི་ཚུལ་ཁྲིམས་ལ་གནས། ད་དཔེར་ང་ཚོ་ནམ་རྒྱུན་ང་ཚོས་ཐོས་པ་བྱེད་པ་ལ་ཡིན་གཅིག་པའི་ཚུལ་ཁྲིམས་ཡག་པོ་དགོས་ཀྱི་ཡོད་ས་རེད་ཚུལ་ཁྲིམས་ཡག་པོ་མེད་པ་ཡིན་ན་ཐོས་པ་བྱས་པ་ཡིན་ན་ཐོས་པ་ཡག་པོ་ཡོང་གི་ཡོད་པ་མ་རེད་བྱས་ཙང་ཚུལ་གནས་ཐོས་དང། དང་པོ་སོ་སོའི་ཚུལ་ཁྲིམས་རྣམ་པར་དག་པ་ཞིག་བསྲུང་ཨ་ནི་དེའི་སྟེང་དུ་ཐོས་པ་དྲི་མ་མེད་པ་བཙལ་དེ་ནས་ཐོས་པ་དེའི་ཐོག་གི་བསམ་བྱུང་དེ་ནས་སྒོམ་བྱུང་རིམ་པ་བཞིན་དུ་འདུག་སེ་ཉམས་སུ་ལེན་དགོས་རེད་བྱས་ཙང་ད་འདི་ཚིག་འདི་དཔེ་ཅིག་གང་ཟག་ལམ་རྒྱུད་ལ་སྐྱེ་བའི་རིམ་པ་དཔེ་ཅིག་རྟེན་འབྲེལ་ཡག་པོ་ཞེ་དྲག་རེད་ཟེར་གི་འདུག་ང་ཚོ་དགེ་བཤེས་ལྷ་རམས་དམ་བཅའ་བསྡད་དུས་གང་ལ་ད་སོ་སོར་གོ་བཞི་བཅའ་དགོས་རེད་བ་མི་རེ་རེ་ང་ད་དམ་བཅའ་བསྡད་པའི་ཉི་མ་དེ་ད་རྟགས་གསལ་དང་པོ་དེ་དང་སོ་སོར་རྟེན་འབྲེལ་རེ་རེ་སུ་བསམས་སོ་ད་ཡིན་ན་རྟེན་འབྲེལ་ཟེར་དེ་སོ་སོའི་བློས་བློས་སྒྲོ་བཏགས་ཙམ་རེད་བ་དགེ་བཤེས་ལྷ་རམས་དང་པོ་དགེ་བཤེས་ཤིག་བཏང་གི་རེད་བླ་མ་ག་རེ་ཟེར་བླ་མ་དབུ་མཛད་ས་ཟིག་དོ་ད་ནམ་ཡོད་ང་ཚོ་དེ་དགེ་མཁན་འཇོག་རེ་མེད་ཡོད་ན་མེད་ན་ད་དགེ་བཤེས་ཆེན་པོ་ཆེན་པོ་བཞག་གི་རེད་དགེ་བཤེས་དཔེ་ཅིག་ད་ཆེན་པོ་ཆེན་པོ་དེ་ཡང་དཔེ་ཅིག་ཡག་ཡག་བཞག་གི་རེད་ཁོ་རང་རྟགས་གསལ་དང་པོ་འགོ་བཙུགས་གི་རེད་དེ་ནས་དགེ་བཤེས་དེ་ནས་བླ་མ་རིན་པོ་ཆེ་ནས་འགོ་བཙུགས་གི་རེད་བ། ཨོ་རྟགས་གསལ་འོ་དེ་བཏང་སོང་དེ་དུས་དགའ་པོ་རེད་ཅིག་བྱུང་སོང་ད་ལན། རྒྱ་གར་རྗེར་དགའ་ཡོད་ན་མེད་ན་ད་ཚུལ་གནས་ཐོས་དང་བསམ་བསྒོམ་པ་ནི་རབ་ཏུ་སྦྱོར་བའི་ཚིག་ཚེ་འགོག་པ་དང་སེམས་ལ་འདས་པའི་ཨ་ད་རྟེན་འབྲེལ་ཡག་པོ་བྱུང་སོང་ཙང་བཞུགས་སོ་སོ་དེ་བས་འཇོན་དགོས་ཡོད་ན་མེད་ན་ད་བས་རོགས་པོ་མང་པོ་ཡོད་རོགས་དགེ་བཤེས་གསུམ་མོ་གསུམ་མོ་ཡོད་རེད་ད་ང་ཚོས་དེ་ལན་རྒྱབ་གང་ལྟར་ཡང་ཚིག་དེ་བས་ཅི་ཐང་དེ་གཅིག་རེད་གང་ཟག་ཁོ་རང་གི་ད་ཅིག་གི་ཉམས་ལེན་གྱི་རིམ་པ་ཕར་ལམ་གྱི་ཕར་འཇུག་པའི་རིམ་པ་འདུག་སེ་ཅིག་རེད་གསུངས་རེད་བྱས་ན་ད་ཇི་ལྟར་ག་རེ་ཟེར་ན། ཇི་ལྟར་རྣམ་པར་བྱང་བའི་མངོན་རྟོགས་རིམ་པ་འདུག་སེ་རེད་དང་པོ་ག་ནས་ཚུལ་ཁྲིམས་ལ་གནས་དེ་ནས་ཐོས་པ་བྱས་དེ་ནས་བསམ་པ་བྱས་དེ་ནས་བསྒོམ་པ། བསྒོམ་པ་ནས་རིམ་པ་བཞིན་དུ་ཚོགས་ལམ་སྦྱོར་ལམ་མཐོང་ལམ་སྒོམ་ལམ་འདུག་སེ་རིམ་པ་བཞིན་དུ་འཕོ་འགྲོ་བ་རིམ་པ་བཞིན་དུ་གནས་དྲུག་པའི་ནང་ཡོད་པ་རེད་བྱས་ཙང་འདི་རེད་གང་གིས་ཀུན་ནས་ག་རེ་ཟེར་ཇི་ལྟར་ཀུན་ནས་ག་རེ་ཟེར་ཇི་ལྟར་རྣམ་པར་བྱང་བའི་མངོན་པར་རྟོགས་པའི་རིམ་པ། ཨཱ་འདི་གནས་བརྒྱད་པའི་སྐབས་བསྟན་ཏོ་ད་གནས་བརྒྱད་པ་འདི་ལ་ག་རེ་གང་རྣམ་པར་བྱང་བ་གང་དུ་རྣམ་པར་བྱང་བ་ཇི་ལྟར་རྣམ་པར་བྱང་བ་དེ་གསུམ་ཕྱིན་ཚར་སོང་ད་བྱས། འདི་བྱེད། ད་གང་གིས་རྣམ་པར་བྱང་བ་དེ་ལྷག་གང་གིས་རྣམ་པར་བྱང་བ་དེ་གནས། གཙོ་བོ་ག་རེ་ཟེར་ན་གནས་བདུན་པ་དེ་རེད་གནས་བདུན་པ་དེ་ག་རེ་རེད་ཡེ་ཤེས་བསྟན་པའི་གནས་རེད་བ། ད་སྤྱིར་བཏང་གནས་དྲུག་པའི་སྐབས་སུ་ཡང་ཡེ་ཤེས་བསྟན་གྱི་ཡོད་རེད། གནས་ལྔ་པའི་མཐའ་མ་དེ་ལ་ཡེ་ཤེས་བསྟན་གྱི་ཡོད་རེད། ཡིན་ནའི་ད་ཅིག་རྒྱས་པར་བསྟན་ནས་ཡེ་ཤེས་ཁོ་རང་ཅིག་གི། པའི་རྐྱང་པ་རྒྱས་པ་དེ་ཡང་དེ་གནས་བདུན་པ་མ་གཏོགས་ཡོད་མ་རེད་གནས་བརྒྱད་པོའི་ཚིག་ཉིད་ག་རེ་ཟེར་གནས་བདུན་པ་ཁོ་རང་གི་ཞིག་ཐ་སྙད་རབ་འདི་ག་རེ་ཟེར་ན་ཡེ་ཤེས་བསྟན་པའི་གནས་ཟེར་གི་རེད་ད་འདི་ནང་ལ་ཡོངས་ཤེས་ད་ག་རེ་ཟེར་འདི་མ་རེད་ད་ག་རེ་ཟེར་ཤེས་པ་བཅུ་ཟེར་ཡག་དེ་འདྲ་མང་པོ་བསྟན་གྱི་རེད་ག་རེ་ཟེར་ང་ཚོ་ཅིག་ལག་ཡོང་བ་ཅིག་འོ་དེ་ཚོ་གནས་བདུན་པའི་ནང་བསྟན་གྱི་རེད་བྱས་ཙང་ད་འདི་ལམ་ཁོ་རང་གི་དཔེ་ཅིག་ཆ་ཚང་རིམ་པ་བྱས་ཏེ་རྒྱས་པ་འདི་ནང་བསྟན་ཡོད་བྱས་ཙང་གང་གིས་ཀུན་ནས་ཉོན་མོངས་པ་དེ་གཙོ་བོ་ག་རེ་ཟེར་ན་གང་གིས་རྣམ་པར་བྱང་བ་དེ་དེ་ནས་ལམ་བགྲོད་ཡ་རིམ་པ་དེ་ལམ་ག་འདྲ་རེད་ཟེར་ན་ལམ་ག་རེ་ཐོབ་ཀྱི་རེད་ཟེར་ན་ལམ་འདི་ཐོབ་ཀྱི་རེད་རིམ་པ་བཞིན་སྦྱངས་ན་འདི་གནས་བརྒྱད་པོའི་གནས་བདུན་པའི་ཁམས་སྟེང་འོག་གང་གིས་རྣམ་པར་བྱང་བ་ནི་ཡེ་ཤེས་བསྟན་པའི་མཛོད་དང། ད་དེ་ནས་ག་རེ་ཟེར་ན་གནས་ག་རེ་ལྷག་སོང། གནས་བརྒྱད་པ་རེད་གནས་བརྒྱད་པ་སྙོམས་འཇུག་གི་གནས་ཟེར་གི་འདུག་ད་དེ་འདྲའི་ཡེ་ཤེས་དེ་ཡང་རང་རང་གི་སེམས་རྟེན་ཅིག་ལ་བརྟེན་ནས་སྐྱེ་དགོས་པ་མ་གཏོགས་སེམས་རྟེན་ལ་མ་བརྟེན་ཡེ་ཤེས་སྐྱེ་ཡ་མི་འདུག་བ། དཔེར་ན་མཐོང་ལམ་ལྟ་བུ་ཡིན་ན་སྦྱོར་ལམ་ལྟ་བུ་ཡིན་ན་བསམ་གཏན་ས་དྲུག་སྟེང་སྐྱེ་གི་འདུག། རེད་བ། ད་ཚོགས་ལམ་ལ་སེམས་རྟེན་པའི་ཚེ་སེམས་རྟེན་དུ་བཤད་པ་མ་རེད། ད་སེམས་སེམས་བསྐྱེད་ལྟ་བུ་ནི་སེམས་བསྐྱེད་ཀྱི་སེམས་རྟེན་ལ་རྒྱལ་བ་ལ་དམིགས་པའི་དད་པ་སེམས་ཅན་དམིགས་པའི་སྙིང་རྗེ་ཨ་ནི་བྱེད་ཀྱི་བྱང་ཆུབ་སེམས་དཔའི་ཕན་ཡོན་ཐོས་པ་དེ་འདྲ་ཞིག་ལབ་པ་མ་གཏོགས་སྤྱིར་བཏང་ཚོགས་ལམ་གྱི་སེམས་རྟེན་ཟེར་ནམ་ཡང་ཤུགས་ན་ཅིས་མི་འདུག་བ་འདུག་བས། ཡོད་བ། ད་སྦྱོར་ལམ་ནས་སེམས་རྟེན་བཞག་གི་རེད་སྦྱོར་ལམ་ཡིན་ན་སྦྱོར་ལམ་ག་རེ་རེད། བསམ་གཏན་ས་དྲུག་ལ་བརྟེན་ནས་སྐྱེ་གི་རེད། ད་མཐོང་ལམ་ཡིན་ན་བསམ་གཏན་ས་དྲུག་ལ་བརྟེན་ནས་སྐྱེ་གི་རེད་དོ། ད་ཡང་དེ་ནས་ཡང་སྒོམ་ལམ་ཡིན་ན་རང་རང་གི་སེམས་རྟེན་འདུག་བ་སྤྱིར་བཏང་ཡེ་ཤེས་གང་དང་གང་ཡིན་ན་རང་གི་སེམས་རྟེན་བརྟེན་ནས་སྐྱེ་དགོས་ཡིན་ཙང། དེ་འདྲའི་སེམས་རྟེན་དེ་ལ་བསམ་གཏན་ས་དྲུག། ཨན་ད་ག་ནང་བཞིན་ཟག་མེད་ས་དྲུག། ཨན་ད་ག་ནང་བཞིན་ག་རེ་རེད། འོག་ལ་སོང། ད་བསམ་གཏན་གཟུགས་མེད་སྙོམས་འཇུག་ལ་སོགས་པ་དེ་དག་ཡོང་གི་ཡིན་ཙང་དེ་འདྲའི། ཨན་ཡེ་ཤེས་ཁོ་རང་གི་རྟེན་དུ་གྱུར་པའི་སེམས་རྟེན་དེ་ག་རེ་ཡོད་མེད་ཞིབ་ཚགས་པོ་ཤེས་ཡའི་ཆེད་དུ་ག་རེ་བྱུང་རེད་གནས་བརྒྱད་པ་སྙོམས་འཇུག་བསྟན་པའི་གནས་དེ་ཡོང་གི་རེད་ཟེར་འདུག་ཟེར་རེད་ད། འོ་འདུག་ཟེར་རེད།

སློབ་དཔོན་གང་སྤེལ་གསུང་ཚུལ་དེ་ཞིབ་ཚགས་པོ་དང་ཡང་ཅིག་དེ་ཡག་པོ་རེ་ཡོང་གི་འདུག་ད་འདི་སློབ་དཔོན་ཁ་ཅིག་ཟེར་གྱི་འདུག་བ་ད་འདི་ཁ་ཅིག་འདི་གང་ཟག་མིང་ཟེར་གྱི་མཚན་སྨོས་མི་འདུག་བ་ད་འདི་ཡང་སྟབས་བདེ་པོ་རེ་ཆགས་བསྡད་བཞག་ག་རེ་ཟེར་ན། སྤྱིར་བཏང་བརྗོད་བྱ་འདི་གསུམ་དུ་བསྡུས་ནས་གནས་བརྒྱད་ཀྱི་བརྗོད་བྱ་གསུམ་དུ་བསྡུས་ནས་ག་རེ་ཟེར་ན་དམིགས་པ། སྤྱོད་པ། འབྲས་བུ་གསུམ་ཚུར་བསྡུས། ད་དང་པོ་དམིགས་པ་དེ་ལ་ཡང་ཇི་སྙེད་པའི་དམིགས་པ་དང་ཇི་ལྟ་བའི་དམིགས་པ་གཉིས་དབྱེ་བ་བྱས། ཇི་སྙེད་པའི་དམིགས་པ་འདི་བསྟན་པའི་དབང་དུ་བྱས་ནས་གནས་དང་པོ་དང་གཉིས་པ་གཉིས་བསྟན། ཇི་ལྟ་བ། དམིགས་པ་ཇི་ལྟ་བ་དེ་བསྟན་པའི་དབང་དུ་བྱས་ནས་གནས་ག་རེ་རེད་ཨ་ནི་གསུམ་པ། བཞི་པ། ལྔ་པ་དེ་བསྟན། ད་ག་རེ་ཟེར་ན་དམིགས་པ་དེ་ཚར་སོང་དམིགས་པ་དེ་ལ་ཇི་ལྟ་ཇི་སྙེད་གཉིས་བགོས་ནས་ཇི་སྙེད་པ་ལ་གནས་གཉིས་དང་ཇི་ལྟ་བ་ལ་གནས་གསུམ་གནས་ལྔ་ཞིག་ཚར་སོང་ད་སྤྱོད་པའི་དབང་དུ་བྱས་རེ་རེ་ད་སྤྱོད་པ་དེ་ལ་ཡང་མངོན་པར་ག་རེ་ཟེར་ན། ཇི་ལྟར་སྤྱོད་པའི་མངོན་པར་རྟོགས་པ་སྟོན་པ་གནས་དྲུག་པ་དང་གནས་དྲུག་པ་བྱས་ཨ་ནི་ག་རེ་ཟེར་ན། གནས་དྲུག་པ་བྱས། ད་དེ་ནས་ག་རེ་ཟེར་ན་བདུན་པ་ག་རེ་ཟེར་ན་འབྲས་བུ་བསྟན་པའི་གནས་བྱས། དེ་ནས་འབྲས་བུ་དེ་ལྟར་ཡོན་ཏན་ཁྱད་པར་བསྟན་པ་ལ་གནས་བརྒྱད་པ་སྙོམས་འཇུག་ཏུ་བསྟན་རེད་འདུག་སོང་ང་ལ་དམིགས་པ། ཨན་ད་ག་ནང་བཞིན་སྤྱོད་པ་ད་ག་ནང་བཞིན་འབྲས་བུ་ལ་བྱས་སོང། ཨན་གཅིག་གིས་དམིགས་པ་བསྟན་པའི་གནས་དེ་ལ་གནས་ལྔ། དེ་ཡང་ཇི་སྙེད་པ་ལ་དམིགས་པ་ཇི་སྙེད་པ་བསྟན་པའི་གནས་གཉིས་ཇི་ལྟ་བ་བསྟན་པའི་གནས་གསུམ། ཨཱ་ནི་སྤྱོད་པ་བསྟན་པའི་གནས། གཅིག། གནས་དྲུག་པ་དེ་བྱས། ཨཱ་ནི་འབྲས་བུ་བསྟན་པའི་གནས། ཨཱ་ནི་འབྲས་བུ་ཡོངས་ཤེས་སུ་ད་ག་རེ་ཟེར་ན་ནི། ག་རེ། གནས། བདུན་པ་དེ་བྱས། ཨཱ་ནི། དེའི་ཡོན་ཏན་བསྟན་པའི་ཆེད་དུ་སྙོམས་འཇུག་གི་གནས་དེ་རེད། ད་ནི་སྙོམས་འཇུག་གི་གནས་ཟེར་དུས་སྐབས་ལ། དེ་སྐབས་སུ་སྤྱིར་བཏང། བྱས་ཀྱི་སྙོམས་འཇུག་ཁོ་རང་བཤད་པའི་སྙོམས་འཇུག་ཡོན་ཏན་ཡོན་ཏན་མང་པོ་ཞིག་བཤད་ཀྱི་འདུག་དེ་ཆ་ཚང་འདི་ག་རེ་ཟེར་ན་དེའི་ཡོན་ཏན་བསྟན་པའི་གནས་དེ་ཞལ་ཞེས་འབྲས་བུ་རུ། ཨཱ་ནི་གནས་ཕྱི་མ་གཉིས་བསྟན་ཏོ་ཞེས་འཆད་དོ། ད་འདི་ལྟ་བུ་དེ་བྱས་སོང། ད་ང་ཚོ་བྱས་ན་གང་གི་དེ། བའི་སློབ་དཔོན་གང་སྤེལ་གསུང་ཚུལ་དེ་སྤྱིར་བཏང་ཡག་པོ་འདུག། དེ་ནས་གཉིས་ཀ་བློ་ལ་ངེས་ནས་ཡག་པོ་བོར་བ། དྲི་ཤོག་དེ་འདྲའི་ནང་སླེབས་ཟེར་བ་ཡང་དེ་འདྲའི་གནད། བརྗོད་བྱ་ག་ཚོད་བརྗོད་ནས་རྒྱལ་པོ་དེ་ཨན་ཅིག་གི་བེ། ཨན་ཅིག་གི་བ་ཅིག་གཞུང་གི་བརྗོད་བྱ་གོ་ཤེས་ཀྱང་ནི་ཨན་ཅིག་བ་ཅིག་འབྲེལ་ག་འདྲ་བར་སེམས་ཐག་འདི་བྲིས་རྒྱུ་རེད་ཡ། ད་གཉིས་པ་གནས་དེ་དག་གི་འབྲེལ་རྣམ་པར་བཞག་པ་ད་འབྲེལ་རྣམ་པར་བཞག་པ་སོགས་དང་ངོ་ན་གནས་དང་པོ་དང་གཉིས་པ་ག་རེ་འབྲེལ་བ་རེད་གཉིས་པ་དང་གསུམ་པ་ག་རེ་འབྲེལ་བ་རེད་ཕན་ཚུན་མཚམས་སྦྱར་བྱེད་བར་བ་དེ་སྐད་ཅིག་དེ་རེད་མཚམས་སྦྱར་མཚམས་སྦྱར་ཡོང་དགོས་རེད་བ། དེའི་བསྟན་པའི་དང་དེའི་བསྟན་དགོས་པའི་ག་འབྲེལ་ག་རེ།

ཁམས་བསྟན་པའི་གནས་རེད་ད་གནས་དང་པོའི་ནང་ཁམས་ཁམས་ཀྱི་དཔེ་ཅིག་རྣམ་གྲངས་ཆ་ཚང་གནས་ནང་ཡོད་གནས་དང་པོའི་ནང་ཡོད་རེད་ཁམས་འདི་ལ་ཨ་ནི་ཁམས་ག་ས་ན་དེ་རེད་ད་དེ་རེད་ད་ཁམས་བཅོ་བརྒྱད་དུ་ཡོད་ཨ་དེ་ནས་ཕར་བརྗོད་བྱས་ན་ཁམས་དྲུག་ཅུ་རེ་བཞི་ཁམས་ཁམས་དྲུག་ཅུ་རེ་གཉིས་སོ་ཁམས་དྲུག་ཅུ་རེ་གཉིས་ཡོད་པ་ད་དེ་ནང་ཚན་ལ་ཟག་བཅས་ཟག་མེད་ཟེར་སློབ་པ་དང་མི་སློབ་པ་ཟེར་དགེ་མི་དགེ་ཟེར་ཡ་དེ་འདྲའི་ད་མང་པོ་ཞེ་པོ་ཅིག་ཡ་ཡོད་ད་ཕར་ང་ཚོ་ཁམས་དྲུག་ཅུ་རེ་གཉིས་ནང་སླེབས་འདུག་རེད་དུ་མ་སླེབས་དུས་དེ་འགྲོ། ད་འཛུལ་བའི་གྲོགས་ཤིག་ཚང་འདིར་མ་སླེབས་ཏེ་ཁ་ལེགས་རེད་ཡ། ད་འདིར་མིང་ཙམ་སྨོས་པའི་དབང་པོ་རྒྱས་པར་བསྟན་པའི་ཕྱིར་དེའི་རྗེས་ལ་གནས་གཉིས་པ་བསྟན་རེད། ད་གནས་གཉིས་པ་དང་གནས་དང་པོ་གཉིས་འབྲེལ་ག་རེ་ཡོད་ཟེར་ན། གནས་དང་པོའི་ཐ་མ་ཐ་མ་དེར་དབང་པོ་ཟེར་མིང་ཙམ་སྨོས་ཞེས་རེད། སྨོས། ཡིན་ན་གནས་དང་པོ་ཁོ་རང་ནང་ལ་དབང་པོ་བསྟན་གྱི་མི་འདུག་བ་གཙོ་བོ་ཁམས་བསྟན་པའི་གནས་རེད་བ། མིང་ཙམ་སྨོས་ནས་དེ་འདྲའི་མིང་ཙམ་སྨོས་པའི་གནས་དབང་པོ་དེ་རྒྱས་པ་བསྟན་ཡ་ཆེད་དུ་གནས་ག་རེ་ཡོང་རེད་གནས་གཉིས་པ་ཡོང་རེད། ད་གནས་དང་པོའི་ཐ་མ་དེ་ག་རེད། བཅུ་གཉིས་ནང་གིར་བཤད་དབང་པོ་ཟེར་ཚིག་དེ་རེད་ཐ་མ་ཐ་མ་དེ་ཡིན། གནས་དང་པོ་ཐ་མ་ཚིག་ག་རེ། བཅུ་གཉིས་ནང་གི་ཤེས་དབང་པོ། བཅུ་གཉིས་ནང་གིར་བཤད་དབང་པོ་ཟེར་དུས་བ་ལ་དེ་དབང་པོ་ཞེས་པའི་མིང་ཙམ་མ་གཏོགས་ཡོང་མི་འདུག་བ། དེ་འདྲའི་དབང་པོ་ཙམ་མིང་ཙམ་སྨོས་པ་ཡིན་ཙང་དེ་འདྲའི་དབང་པོ་དེ་རྒྱས་པ་བསྟན་ཡག་ཆེད་དུ་ཨ་དེའི་མཇུག་དེ་མ་ཐག་ཏུ་ག་རེ་ཡོང་རེད་གནས་གཉིས་པ་དབང་པོ་བསྟན་པའི་གནས་འབྱུང་ད་དབང་པོ་དེ་ལ་ཡང་དབང་པོ་ཉི་ཤུ་རྩ་གཉིས་ཟེར་ཡོང་དགོས་རེད་བ་དེ་ལ་ད། དབང་པོའི་བྱེད་ལས་དང་དབང་པོའི་མཚན་ཉིད་དང་དབང་པོ་གཏོང་དབང་པོ་ཐོབ་གཏོང་གི་ཚུལ་ད་ཆ་ཚང་ག་རེ་གནས་གཉིས་པའི་ནང་སླེབས་རེད་དཔེ་དོ་དཔེ་གཅིག་ཁོ་རང་ནང་གཅིག་ཚང་དེ་ན་ཡང་མཛོད་དེ་དཔེ་བྲོ་བ་ཁ་ཡ་ཞོག་རེད་ཁོ་ངལ་གྱི་རེད་ཏང་གཅིག་བཅད་དུ་བར་དཔེ་ཡང་དབྱིངས་ཡོག་རེད་རེད་བ། དུ་ཟེར་རེད་བྱས་ན་ད་དབང་པོ་ཟེར་ཡ་དེ་ངོ་བོ་ག་རེ་ཡིན་མིན་བྱེད་ལས་ག་རེ་ཡིན་མིན་དབང་པོ་གང་ཟག་རྒྱུད་ལ་ལྡན་དུས་ག་དུས་ལྡན་དགོས་མིན་ཕར་གཏོང་དུས་ག་དུས་ག་ནས་གཏོང་མིན་དེ་ཡང་གཏོང་ཚུལ་རིམ་པ་ལ་རིམ་པ་མི་འདྲ་བ་གང་ན་ཡོད་ཁམས་གསུམ་སོ་སོ་སོའི་གཏོང་ཚུལ་ག་འདྲ་ཡོད་ཆ་ཚང་དེ་ན་ཡོད་རེད་གནས་གཉིས་པའི་ནང་དེ་ངོ་བོ་བྱེད་ལས་འདུ་བྱེད་ད་དེ་ནས་ག་རེ་ཟེར་ན། གནས་གཉིས་པ་བསྟན་ཏོ་དེ་དག་ཏུ་ཁམས་གསུམ་གྱི་མིང་ཙམ་སྨོས་པས་ཤེས་པའི་ཕྱིར་དེའི་རྗེས་ལ་ཁམས། གནས་གསུམ་པ་བཞག་པ་ཡིན་ནོ། ད་གནས་གཉིས་པའི་ནང་ལོར་ཁམས་གསུམ་ཁམས་གསུམ་ཟེར་མིང་ཙམ་མ་གཏོགས་ཡོད་མ་རེད། མེད་པ་ཡིན་ཙང་ད་འདི་ཚིག་འདི་ཡག་པོ་དྲན་མ་སོང་གནས་འཛིན་གནས་གཉིས་པའི་ནང་ཁམས་ཀྱི་མིང་ཙམ་མིང་ཙམ་དེ་ཉིད་མང་པོ་ཡོད་རེད། དེ་ཡང་མིང་ཙམ་མ་གཏོགས་ཁམས་ཁོ་རང་ཕར་རྒྱས་པ་ཤེས་ཀྱི་མ་རེད། དེ་འདྲའི་ཁམས་གཉིས་གནས་གཉིས་པའི་ནང་ཁམས་མིང་ཙམ་སྨོས་པ་དེ་རྒྱས་པ་ཤེས་ཡག་ཆེད་དུ་དེའི་མཇུག་ཐོགས་དེ་མ་ཐག་ཏུ་ག་རེ་ཡོང་རེད། ཨ་ནི་ཁམས་རྒྱས་པ་དེ་ཡང་ཁམས་ཟེར་ནས་མི་འདུག་ད་ག་ཁམས་ཁམས་གསུམ་ཁམས་གསུམ་གྱི་འགྲོ་བ་ཟེར་ནས་མི་འདུག་བཅུད་ཀྱི་སེམས་ཅན་དང་སྣོད་ཀྱི་འཇིག་རྟེན་དེ་དག་རྒྱས་པར་བསྟན་ཡག་ཆེད་དུ་ག་རེ་ཡོང་རེད་གནས་གསུམ་པ་དེ་ཡོང་རེད་དེ་རེད་ད་ནི་ཞུ་མེད་པ་ད་འཇིག་རྟེན་བསྟན་པའི་གནས་ཟེར་གྱི་རེད་བ་འཇིག་རྟེན་བསྟན་པའི་གནས་ཟེར་གྱི་རེད་གནས་གསུམ་པ་དེ་ལ་ད་འཇིག་རྟེན་འདི་ལ་གཉིས་འདུག་བཅུད་ཀྱི་འཇིག་རྟེན་དང་སྣོད་ཀྱི་འཇིག་རྟེན། འོ་དེ་གཉིས་ཀ་བསྟན་པའི་ཕྱིར་དུ་གནས་ག་རེ་ཡོང་རེད་ད་གནས་གསུམ་པ་དེ་གནས་གསུམ་པའི་ནང་ལ་ག་རེ་ཡོང་རེད་ཟེར་ན་ད་དཔེ་ཅིག་ང་ཚོ་ཅིག་ཁམས་གསུམ་ཨ་འགྲོ་བ། འགྲོ་བ་འདི་ཡང་ད་ཅིག་ང་ནམ་རྒྱུན་ང་ཚོ་ཤེས་དགོས་པ་དམྱལ་ཁམས་བཅོ་བརྒྱད་ཟེར་ཡ་དུད་འགྲོ་ད་དེ་དམྱལ་བ་ཡི་དྭགས་དུད་འགྲོ་ཆ་ཚང་གི་དང་རྒྱས་པོ་དེ་གནས་གསུམ་པའི་ནང་ཡོང་གི་རེད་ད་ལམ་རིམ་དེ་དུ་སུ་ཁུངས་གཏུགས་སུ་དེ་སེ་མཛོད་གནས་གཉིས་པ་དེ་ཚོའི་ནང་ཁུངས་གཏུགས་མཛོད་གནས་གསུམ་པའི་དེ་ཚོ་ནང་ཁུངས་གཏུགས་དགོས་རེད་འོ་དུ་སེ་རེད། གཅིག་འདི་རེད་གཅིག་ག་རེ་ཟེར་ན། སྣོད་ཀྱི་འཇིག་རྟེན་གྱི་ཆགས་སྟངས་བཀོད་པ་དེ་ཡང་ག་བ་ཡང་ཡོད་རེད་གནས་གསུམ་པའི་ནང་ཡོད་རེད་ད་ཡིན་ན་བར་སྐབས་ཀྱི་གནས་གསུམ་པའི་སྣོད་ཀྱི་འཇིག་རྟེན་ཆགས་ཚུལ་དེ་ཞེ་དྲག་ཞེ་དྲག་མ་དག་པ་བཟོ་འདྲ་ཆགས་འགྲོ་གི་འདུག་ག་རེ་ཟེར་ན་དེ། ཕྱོགས་གཅིག་སྐུ་མདུན་བཀའ་གནང་མིན་ཙམ་མི་ཤེས་སྐུ་མདུན་ག་རེ་ཟེར་ན་ད་ཅིག་རི་རྒྱལ་རི་རྒྱལ་ལྷུན་པོ་དེ་ཚོ་ད་ཕལ་ཆེར་ཡོད་མ་རེད་བཀའ་གནང་གི་འདུག་བ་ད་འདི་ཡོད་མ་རེད་ད་འདི་ཡོད་ན་མངོན་སུམ་ལ་སྙོན་མངོན་སུམ་ལ་དཔེ་ཁོ་པ་ལྟ་བུ་བྱ་མངོན་སུམ་ཁོ་མཐོང་མེད་ན་ད་ཁོ་ད་དུང་ཡོད་ལབ་ན་འགྲིག་གི་བ་མ་རེད་མངོན་སུམ་ལ་སྙོན་འགྲོ་གི་རེད་ད་འདི་ག་རེ་འགལ་ཟླ་མ་དམིགས་པ་རྟགས་ཀྱི་གནས་སྐོར་དུ་གསུངས་འདུག་བ་དེའི་ལོག་ཕྱོགས་དམིགས་པ་ཡིན་ཙང་ལོག་ཕྱོགས་དམིགས་པའི་སྟོབས་ཀྱིས་ཁོ་མེད་པ་སྒྲུབ་ཐུབ་པ་རེད་པ། འོ་དེ་ཡིན་ཙང། སྐུ་མདུན་ཡོད་མ་རེད་ཐག་བཅད་ཡོད་འདུག་ད་དེ་གནད་འགག་ཆེ་བོ་ཡིན་གྱི་མ་རེད་བསམ་བསམ་ཡིན་ཡིན་གྱི་རེད་པ། དགེ་ལུགས་རྒྱུགས་སྤྲོད་དེ་ཚོ་ཞེ་དྲག་སླེབས་ཀྱི་མ་རེད་སྣོད་ཀྱི་འཇིག་རྟེན་ཆགས་སྟངས་དེ་རྒྱུན་མ་སླེབས་པ་བཟོ་འདྲ་རེད་ད་ཡིན་ན་ང་ཚོ་འདུག་ད་འདི་གལ་ཆེ་བོ་ཞིག་འདི་ན་འདི་ག་རེ་ཟེར་ན་ད་རི་རྒྱལ་ལྷུན་པོ་ད་ཡོད་ན་མེད་ན་དེ་འདྲ་ཅིག་རེད་པ། དེ་ནང་བཞིན་དེ་ཚོ་ཡོད་ན་མེད་ན་དེ་འདྲ་རེད་དེ་ན་འདི་ག་རེ་ཡོད་ཟེར་ན་ལོ་ཟླ་བརྩི་ཚུལ། ཨ་ཞག་གྲངས་བརྩི་ཚུལ། ཨ་དེ་ནང་བཞིན་བཅུད། སྣོད་ཀྱི་འཇིག་རྟེན་ཆགས་སྟངས་སྐོར། སྣོད་ཀྱི་འཇིག་རྟེན་ཆགས་སྟངས་གཅིག་ཏུ་ཡོད་རེད་བ། རི་རྒྱལ་རི་རྒྱལ་ལྷུན་པོ་མེད་བས་ནས། སྣོད་ཀྱི་འཇིག་རྟེན་འོག་གཞི་རླུང་གི་དཀྱིལ་འཁོར་ནས་ཡར་ཆགས་སྟངས་རིམ་པ་ཆ་ཚང་ཡོད་རེད། དེ་ཡང་སྣོད་ཀྱི་འཇིག་རྟེན་འཇིག་དུས་སྒང་ལ། ཨ་བསྐལ་བ། འཇིག། འཇིག་བསྐལ། གནས་བསྐལ། མུན་བསྐལ་སྒྲོན་བསྐལ་ཟེར་བར་བསྐལ་ཟེར་དེ་ལྟར་བསྐལ་བ་ཆགས་སྟངས་བསྐལ་བ་རེ་རེར་རྩིས་སྟངས་ཀྱི་དུས་ཀྱི་ཅིག་ཆ་ཚང་འདི་ན་ཡོད་རེད། ཨ་ང་ལུག་པའི་ཅིག། ཆུང་མཐའ་དཔེ་རྡུལ་ཕྲ་རབ་ནས་ཡར་རྩིས་ནས་གཟུགས་ཅན་གྱི་ཆོས། ཨན་རྡུལ་ཕྲ་རབ་ནས་ཡར་བོངས་ཚད་ཆེར་ཆེར་འགྲོ་ནས་ཨན་གཅིག་གཅིག་དང་གཅིག་མཐར་ཐུག་ན་གཟུགས་ཀྱི་ཆུང་མཐའ་ག་རེ་ཡིན་པ་དེ་ཆ་ཚང་ཡོད་རེད་ཨན་དུས་ཀྱི་མཐར་ཐུག་པ་ག་རེ་དུས་ཀྱི་རིང་ཤོས་ག་རེ་དེ་ཆ་ཚང་འདི་ན་ཡོང་དགོས་རེད་ཨན་ཐ་ན་དཔེ་གཅིག་དཔག་ཚད་རྩི་སྟངས་དང་དེ་ནང་བཞིན་ག་རེ་དེ་ཚོ་ཆ་ཚང་ག་རེ་རེད་གནས་གསུམ་པའི་ནང་ཡོད་རེད་འདི་མ་གཏོགས་གཞུང་གཞན་ནང་ན་ཡོང་མི་ཡོང་གི་མི་འདུག་ཨ། ཡིན་ཙང་དེ་ཚོ་ནི་ད་ཅིག་གཙོ་བོ་ང་ཚོ་དུས་ཚོད་བྱུང་ན་བར་སུ་ཡང་དགེ་བཤེས་ནས་འདྲི་རུ་བ་གི་གནད་འགག་ཆེ་པོ་འདུག་ནམ་རྒྱུན་ང་ཚོ་དགོས་ཡ་དཔེ་མང་པོ་འདུག་གཅིག་དེ་དེ་ནང་ང་ཚོ་འདི་ནང་ནས་ད་ཅིག་གསོ་སྦྱོང་དང་འབྲེལ་བའི་འདོན་སྤྲོད་ཡོང་གི་རེད་ད་ནམ་རྒྱུན་ང་ཚོ་ཅིག་ཨ་ཅིག་གི་དེ་ཡོང་བ་གསོ་སྦྱོང་བཅུ་བཞི་པ་བཅོ་ལྔ་པ་ཟེར་དེ་དེ་ཚོ་ལ་འབྲེལ་བ་ཡོང་གི་ཡོང་ད་དེ་ཚོ་ག་རེ་ཟེར་ན་བཅུ་བཞི་པ་བཅོ་ལྔ་པ་ཟེར་འོ་དུས་ཚོད་འདི་ནས་བཞག་དགོས་རེད་པ་ད་དུས་ཚོད་འདིར་བརྟེན་འདི་བཅོ་ལྔ་པ་རེད་བས་དེ་བརྟེན་འདི་བཅུ་བཞི་པ་རེད་ཟེར་ད་དེ་འདྲའི་དུས་ཚོད་འདིར་བརྟེན་དུས་ཚོད་འདི་མཛོད་གནས་གསུམ་པའི་ནང་ཡོང་གི་རེད་ད་དེ་འདྲའི་ཅིག་ལ་ཨ་ཅིག

སོ་སོར་དཔེ་ཅིག་ཕན་ཐོགས་ཆེན་པོ་འདི་རུ་ཡོང་གི་ཡོད་ཟེར་ད་དེ་བྱས་ད་གང་གནས་གསུམ་པ་འཕྲོད་ཤེས་ལ་བ་འོ་དུ་བྱས་ད་གནས་གསུམ་པ་ཚར་ནས་ད་གནས་བཞི་པ་ཡོང་གི་རེད་པ་ད་གནས་བཞི་པ་ཡོང་དུས་ག་རེ་འབྲེལ་བར་ཟེར་ན་ད་གནས་དང་པོ་གཉིས་པ་གསུམ་པའི་དེ་གནས་སྐབས་སུ་ད་དཔེ་ཅིག་ཟག་བཅས་རེད་དེ་ནང་བཞིན་ལྷག་པར་དུ་གནས་གསུམ་པའི་ནང་སོང་ལ་བཅུད་ཀྱི་འཇིག་རྟེན་སྣོད་ཀྱི་འཇིག་རྟེན་ཆ་ཚང་བསྟན་ཤེས་ལ་བ་ད་བསྟན་བསྟན་ཡོང་དུས་སྒང་ལ་ད་དེ་ལོག་པར་རྟོག་པ་སེལ་ཡ་ཆེད་དུ་ད་དེ་འདྲའི་བཅུད་ཀྱི་སེམས་ཅན་སྣོད་ཀྱི་འཇིག་རྟེན་དེ་དག་ཨན་ཅིག་རྒྱུ་མེད་པ་དང་མི་མཐུན་པའི་རྒྱུ་མེད་པ་ལས་བྱུང་བ་མ་ཡིན་པ། རྒྱུ་ཡོད་ཀྱང་མི་མཐུན་པའི་རྒྱུ་ཨ་ནི་རྟག་པའི་རྒྱུ་ལས་བྱུང་བ་མ་ཡིན། དེ་ཡང་གང་ཟག་ནི་ཚངས་པ་དང་འཇིག་རྟེན་ཁྱབ་འཇུག་ལ་སོགས་དེ་དག་བློའི་གཡོ་བ་ལས་བྱུང་བ་མ་ཡིན་པ། དེ་འདྲའི་བློའི་གཡོ་བ་ལས་བྱུང་ན་སྙམ་པའི་ལོག་རྟོག་ཡོངས་ཚོགས་རེ་འབྱུང་བ་ཡིན་ལོག་རྟོག་དེ་འདྲ་དགག་པའི་ཆེད་དུ་ག་རེ་གསུངས་རེད་ན་གནས་ག་རེ་ཡོང་རེད། གནས་བཞི་པ་དེ་ཡོང་རེད་བྱས་ཙང་ལས་ལས་འཇིག་རྟེན་སྣ་ཚོགས་སྐྱེས། ད་འཇིག་རྟེན་དེ་སྣོད་ཀྱི་འཇིག་རྟེན་དང་བཅུད་ཀྱི་འཇིག་རྟེན་གཉིས་བཞག་ནས་དེ་དག་མི་མཐུན་པའི་རྒྱུ་མེད་པ་ལས་བྱུང་བ་མ་རེད། རྒྱུ་ཡོད་ཀྱང་མི་མཐུན་པའི་རྒྱུ་རྟག་པ་དང། དེ་ནང་བཞིན་ཨན་གྱི་དབང་ཕྱུག་ཁྱབ་འཇུག་ལ་དེ་དག་གི་བློའི་གཡོ་བ་ལས་བྱུང་བ་ཡང་མ་རེད། ད་ག་རེ་དབང་གིས་བྱུང་རེད་ཟེར་ན་ལས་ལས་འཇིག་རྟེན་སྣ་ཚོགས་སྐྱེས་ད་གནས་ལྔ་པ་དེ་ཡོང་སོང་འདུག་གནས་གནས་བཞི་པ་དེ། ལས་བསྟན་པའི་གནས་དེ་རེད་འདུག་ཅེས། ད་དེ་ནས། ཁམས་གསུམ་གྱི་ལྟེ་བའི་དེ་དབང་ཕྱུག་ལ་སོགས་པ་དབང་ཕྱུག་ལ་སོགས་པ་གང་ཟེར་དེ་རེད་པ་རྣམས་ཀྱི་བློའི་དབང་ཕྱུག་ག་རེ་བློའི་གཡོ་བ་ལས་བྱུང་བ་ཡོད་མ་རེད། རེད་པ། བློའི་རྩོལ་བ་ལས་བྱུང་བ་ཡོད་རེད་ཁྱད་པར་གྱི་བློའི་གཡོ་བ་དང་བློའི་རྩོལ་བ་གཉིས་ཁྱད་པར་ཕྱེད་དགོས་པ། དབང་ཕྱུག་ཁོ་རང་གི་རྩོལ་བ་གཅིག་ནི་གཅིག་སྐྱེ་བ་དང་གཅིག་འགྲུབ་པ་ཡོད་རེད་པ། ཡིན་ན་བློ་དབང་ཕྱུག་བློའི་གཡོ་དབང་གི་འགྲོས་ཡོད་ཟེར་དེ་ཡོད་མ་རེད་དེ་སྐད་ཅིག་རེད། འོ་འདུག་བྱས་ད་དེ་ནས་གནས་ག་རེ་གནས་ལྔ་པ་འདི་ཡོང་རེད་པ། ད་དེ་འདྲའི་གནས་བཞི་པའི་སྐབས་སུ་ལས་ལས་འཇིག་རྟེན་སྣ་ཚོགས་སྐྱེས་གསུངས་བཞག་རེད་པ། ཡིན་ནའི་ད་ལས་རྐྱང་པས་འཇིག་རྟེན་སྐྱེ་གི་རེད་ཟེར་ན་སྐྱེ་གི་མ་རེད་པ། ལས་རྐྱང་པས་འཇིག་རྟེན་སྐྱེ་ན་ག་རེ་འདྲ་ཆགས་འགྲོ་གི་རེད། ག་རེ་འདྲ་བ་ཆགས་འགྲོ་གི་ཟེར་ན་ད་འབྲས་ཀྱི་ས་བོན་རྐྱང་པས་འབྲས་ཀྱི་མྱུ་གུ་སྐྱེ་ཡང་འགྲོ་གི་འདུག་ས་བོན་རྐྱང་པས་མྱུ་གུ་སྐྱེ་ཐུབ་མ་རེད་དེ་ན་ལྷན་ཅིག་བྱེད་རྐྱེན་མང་པོ་ཞིག་འཚོགས་དགོས་འདུག་བ་དེ་ནང་བཞིན་རེད་ཟེར་ན་ད་རྗེས་ལ་གནས་བཞི་པ་འཆད་དོ། ལས་དེ་ཡང་ཀུན་ནས་སློང་བའི་རྒྱུ་ཕྲ་རྒྱས་ཡིན་ནོ་ཞེས་བསྟན་པའི་ཆེད་དུ་གནས་ལྔ་པ་འཆད་རེད་ད་དེ་འདྲའི་ལས་དེ་ཡང་ལས་རྐྱང་པས་ཨན་ཅིག་སྐྱེ་ཐུབ་མ་རེད་ལས་དེ་ཀུན་ནས་སློང་བྱེད་ག་རེ་རེད་ཕྲ་རྒྱས་དགོས་རེད་དེ་འདྲ་ཀུན་ནས་སློང་བྱེད་ཕྲ་རྒྱས་དེ་ངོས་བཟུང་ཡག་ཆེད་དུ་ར་འཕྲོད་ཡག་ཆེད་དུ་གནས་ག་རེ་བསྟན་རེད་གནས་ལྔ་པ་གནས་ལྔ་པ་ག་རེད་སྲིད་པའི་རྩ་བ་དེ་འདྲའི་སྲིད་པར་འཁོར་ཡག་སྐྱེ་ཡག་དེ་ལས་ཀྱིས་བྱེད་རེད་ལས་བྱེད་ཀྱི་རེད་དེ་ལས་ཁོ་རང་གི་རྩ་བ་དེ་ག་རེད་ཟེར་ན་ཨ་ནི་ཕྲ་རྒྱས་རེད་སྲིད་པའི་རྩ་བ་ཕྲ་རྒྱས་དྲུག་གསུངས་ཡོད་རེད་ཅེས་བསྟན་འདུག། ད་དེ་ནས་གནས་དྲུག་པ་རེད་བ། ཕྲ་རྒྱས་དེ་དག་སྤོང་བྱེད་ཀྱི་ལམ་ནི་ཡིན་ནོ་ཞེས་བསྟན་པའི་ཕྱིར་རྗེས་ལ་གནས་དྲུག་པ་དེ་རེད་ད་གནས་དྲུག་པ་ག་རེད་ལམ་དང་གང་ཟག་བསྟན་པའི་གནས་རེད་བ། ད་གནས་ལྔ་པའི་ཐ་མ་ཐ་མ་དེ་ཨན་གྱི་ཕྲ་རྒྱས་སྤངས་པའི་ཡོངས་ཤེས་བསྟན་ཡང་བསྟན་བྱས་རེད། ག་རེ་ཟེར་གནས་ལྔ་པའི་ཐ་མ་ཐ་མ་དེ་ག་རེ་ཟེར་ན་ཕྲ་རྒྱས་ཁོ་རང་སྤངས་པའི་ཡོངས་ཤེས་བསྟན་རེད་སྤངས་པའི་འབྲས་བུ་ཡོངས་ཤེས་ཟེར་གྱི་རེད་བ། འོ་དེ་རེད། གནས་ལྔ་པའི་ཐ་མ་དེ་མདོར་བསྟན་ཞིག་ཡིན་ན་དེ་རྒྱས་པར་བསྟན་ཡག་གི་ཆེད་དུ་དེ་འདྲའི་ཕྲ་རྒྱས་ཀྱི་སྤོང་བྱེད་གཉེན་པོ་རེ་སྤངས་པའི་ཨན་གྱི་རྣམ་གྲོལ་ལམ་དེ་དག་རྒྱས་པར་བསྟན་ཡག་ཆེད་དུ་ག་རེ་ཡོང་རེད་གནས་དྲུག་པ་དེ་ཡོང་རེད་གསུངས་དེ་དེ་ཕྲ་རྒྱས་དེ་དག་སྤོང་བྱེད་ཀྱི་ལམ་ཡིན་ནོ་ཞེས་བསྟན་པའི་ཆེད་དུ་དེའི་རྗེས་ལ་ག་རེ་ཡོང་རེད་གནས་དྲུག་པ་འཆད་དོ། དེར་སྨོས་པའི་ཤེས་པ་བྱེ་བྲག་ཏུ་བཤད་པའི་དབང་གནས་བདུན་པ་ད་གནས་དྲུག་པའི་སྐབས་དེ་ལ། ལམ། པའི་ཚོགས་ལམ་སྦྱོར་ལམ་མཐོང་ལམ་སྒོམ་ལམ་ཆ་ཚང་གསུང་དགོས་པ་གནས་དྲུག་པའི་སྐབས་སུ་གསུང་དགོས་པ་རེད་དེ་དེ་དག་གི་ད་ཅིག་ཤེས་པ་ཅིག་གིས་བཅུ་ཟེར་ཡག་བྱེ་བྲག་ཏུ་བས་ཅིག་བར་གོ་རྒྱུ་ཕྱིར་དང་ནི་གནས་ག་རེ་བཤད་རེད་ཨན་ཅིག་གནས་ཡེ་ཤེས་བསྟན་པའི་གནས་གནས་བརྒྱད་པ་གནས་བདུན་པ་ཡེ་ཤེས་བསྟན་པའི་གནས་དེ་ཡོང་རེད་ཞེས་ཤེས་པ་བྱེ་བྲག་ཏུ་བཤད་པའི་དབང་དུ་བྱས་ནས་གནས་བདུན་པ་དེ་དེའི་རྗེས་ལ་བཤད་དོ། དེ་ལས་ནི་སེམས་དབང་ལ་ད་གནས་བདུན་པ་བརྒྱད་པ་དེ་རེད་བ་དེ་ལས་ནི་སངས་རྒྱས་དང་སངས་རྒྱས་ལ་ཐུན་མོང་དང་ཐུན་མོང་མ་ཡིན་ཡོན་ཏན་གཉིས་བསྟན་པ་ལས་ཐུན་མོང་བ་རྒྱས་པར་བཤད་པའི་ཕྱིར་གནས་བརྒྱད་པ་བཤད་དོ། ད་ཅི་དང། བྱེད་སྟངས་གཅིག་འདུག་གཅིག་ག་རེ་སེམས་ལྡན་བསྟན་པའི་དབང་དུ་བྱས་ནས་བརྒྱད་པོ་བྱུང་བ་ཟེར་ན་འགྲིག་འདུག་ཡང་ན་སངས་རྒྱས་ཀྱི་ཡོན་ཏན་དང་ཐུན་མོང་དང་ཐུན་མ་ཡིན་པའི་ཡོན་ཏན་གཉིས་བསྟན་པ་ལས་ཐུན་མོང་བ་རྒྱས་པར་བཤད་པའི་དབང་དུ་བྱས་ནས་ག་རེ་རེད་གནས་བརྒྱད་པོ་སྙོམས་འཇུག་རྙེད་ཡོང་རེད་ད་བྱས་ནའང་སངས་རྒྱས་ཀྱི་ཡོན་ཏན་ཐུན་མོང་ཐུན་མ་ཡིན་པ་ཟེར་ཡག་འདུག་དེ་ཡོང་ཡང་དེ་གནས་བདུན་པའི་ནང་ཡོང་གི་རེད་གནས་བདུན་པའི་ནང་ན་ཐུན་མོང་དང་ཐུན་མ་ཡིན་པའི་ཡོན་ཏན་གཉིས་འདུག་ཐུན་མོང་མ་ཡིན་པའི་ཡོན་ཏན་ཚོ་ཕལ་ཆེ་བ་དེ་གནས་བདུན་པའི་ནང་བཤད་བཞག་རེད་ད་ག་རེ་མ་བཤད་པ་རེད་ཟེར་ན་ཐུན་མོང་བའི་ཡོན་ཏན་ཐུན་མོང་བའི་ཡོན་ཏན་ག་ཟེར་ན་བསམ་གཏན་གྱི་དངོས་གཞི་དང་གཟུགས་མེད་དངོས་གཞི་དེ་ཚོ་ཐུན་མོང་བའི་ཡོན་ཏན་རེད་བ། དེ་ག་ཟེར་སློབ་པ་འཕགས་པ་དང་ཐུན་མོང་ཡོན་ཏན་རེད་བ། ཐུན་མོང་ཐུན་མོང་ཟེར་ག་རེ་རེད་སྐབས་བཞི་པའི་ནང་གཅིག་གཅིག་པ་རེད་དོན་དག་རབ་འདི། རྣམ་མཁྱེན་གྱི་ཨ། ཨོ་འཕགས་པ་འོག་མའི་རྒྱུད་ལ་ཡོད་དེ་གྲས་དེ་ལ་ཐུན་མོང་བ་ཟེར། སངས་རྒྱས་འཕགས་པའི་རྒྱུད་ལ་ཡོད་དེ་གྲས་དེ་ལ་ཐུན་མོང་བ་ཟེར། ཐུན་མོང་མ་ཡིན་པ་ཟེར་ན་སངས་རྒྱས་འཕགས་པ་ཁོ་རང་གི་རྒྱུད་ལ་ཁོ་ནའི་རྒྱུད་ལ་ཡོད་ལ་སློབ་པ་འཕགས་པའི་རྒྱུད་ལ་མེད་དེ་གྲས་དེ་ལ་ག་རེ་རེད། འདུག་ཟེར་བ་ལྟ་དེ་ཡང་འདུག་བཤད་ཀྱི་རེད། ཐུན་མོང་བ་དང་ཐུན་མོང་མ་ཡིན་པ་གཉིས་བྱས། ཐུན་མོང་མ་ཡིན་པ་དང་ཐུན་མོང་བའི་ཡོན་ཏན་དེ་ཐུན་མོང་མ་ཡིན་པའི་ཡོན་ཏན་དེ་ལྟ་དེ་རེད་བ། སངས་རྒྱས་ཆོས་ནི་མ་འདྲེས་པ་སྟོབས་ལ་སོགས་པ་བཅོ་བརྒྱད་དོ་ཟེར་བ་འདི་རེད་དེ་སངས་རྒྱས་ཐུན་མོང་མ་ཡིན་པའི་ཡོན་ཏན་ད་ལྟ་འདི་རེད་སངས་རྒྱས་ཀྱི་ཐུན་མོང་མ་ཡིན་པའི་ཡོན་ཏན་སྟོབས་ལ་སོགས་པ་བཅོ་བརྒྱད་ཡོད་རེད་སངས་རྒྱས་ཆོས་མ་འདྲེས་བཅོ་བརྒྱད་འདི་རེད་ད། ཐུན་མོང་བ་དེ་ཚར་ཚར་རེད་ཐུན་མོང་མ་ཡིན་པ་ཚར་རེད་ད་ཐུན་མོང་བ་དེ་ལ་ནང་གསེས་གཉིས་ཕྱེ་གི་རེད། སློབ་པ་འཕགས་པ་དང་ཐུན་མོང་བ་དང་སོ་སྐྱེ་དང་ཐུན་མོང་བ་གཉིས་ཕྱེ་ད་དེ་ལ་ཡང་དུམ་བུ་ཕལ་ཆེར་དྲུག་ཅིག་རེད་བྱས་ནའང་ནང་གསེས་དུམ་བུ་བདུན་ཅིག་བདུན་ཅིག་པ་ཞིག་ཡོད་ད་ངས་དྲན་གི་མི་འདུག་ད་ལྟ་དེ་རྒྱུས་ལུགས་མ་ལྟར་རེད་བ་དེ་ཆ་བགོས་བརྒྱག་ནས་སློབ་པ་འཕགས་པ་དང་ཐུན་མོང་བ་ག་ཚོད་ཡོད་རེད་སློབ་པ་སོ་སོ་སྐྱེ་དང་ཐུན་མོང་བ་ག་ཚོད་ཡོད་རེད་ཆ་བགོས་བརྒྱག་དགོས་རེད་དེ་ད་ཐུན་མོང་བ་དེ་ཨ་འཇིག་གི

ཡོན་ཏན་ཡིན་པར་བསྟན་པས་ཐུན་མོང་བ་རྒྱས་པར་བཤད་པའི་ཕྱིར་གནས་བརྒྱད་པ་བསྟན་ཏོ། ཡང་དེ་བཞིན་དུ། གནས་བརྒྱད་ཀྱི། གྲངས་ངེས་བྱས། གནས་བརྒྱད་ཀྱི་རྣམ་པར་བཞག་པ་བྱས་གཉིས་ཕྱིན་ཚར་སོང། ད་གནས་བརྒྱད་ཀྱི་བརྗོད་བྱ་ག་རེ་གང་གིས་སྟོན་པ་དེ་རྟོགས་པའི་གོ་དེ་ཆགས་ཚར་སོང། ད་གནས་གང་ནས་བརྗོད་བྱ་གང་སྟོན་པ་ནི་གཞུང་གི་དོན་ལས་ཤེས་པར་འགྱུར་རོ། ད་དེ་དང་ཁྱེད་རང་ཚོ་མི་གཅིག་ཡིན་ད། གནས་དེའི་བརྗོད་བྱ་འདི་དེ་རེད་འདི་བརྗོད་ད་འདི་གང་གི། གནས་བརྒྱད་ཀྱི་གྲངས་ངེས་བྱས། དང་རྣམ་གཞག་གནས་བརྒྱད་ཕན་ཚུན་འབྲེལ་འདི་བསམ་བློ་ཡག་པོ་བཏང་བས་ན་ཁོས་བརྗོད་བྱ་ག་རེ་བསྟན་མི་བསྟན་དེ།